ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལོ་ངོ་དྲུག་གི་རྗེས་སླར་ཡང་ཨ་རིར་ཕེབས་ཏེ San Francisco ནང

བཀྲས་ཁང་སྒྲོལ་མ་ཚེ་རིང་མཆོག་འཇར་མ་ནི་ནང་ཟླ་བ་འདིའི་ཚེས་ལྔ་ནས་བཅུ་གཅིག་བར་སྐོར་སྐྱོད་ཀྱི་ལས་རིམ་ཁག་ལེགས་གྲུབ་ཟིན་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང།
ཆུ་བཞི་སྒང་དྲུག་བསྟན་སྲུང་དྭང་བླངས་དམག་གི་སྒྲིག་འཛུགས་སྐོར་གྱི་གལ་ཆེའི་རང་བཞིན་གྱི་དངོས་བྱུང་གློག་བརྙན་ཞིག་འཁྲབ་ཟིན་ཏེ་འགྲེམས་སྤེལ་གནང་གཏན་འཁེལ་བའི་སྐོར་གནས་ཚུལ་བཏང་འཇོག་བྱུང་བ་ཞིག་བསྐྱར་ཟློས་ཞུ་རྒྱུ།
མཇུག་ཏུ་ཆེད་སྒྲིག་གི་ལེ་ཚན་ནང་རྒྱ་གར་གྱི་ཚན་རིག་པ་ཁག་ཅིག་ནས་རིགས་རྒྱུད་ལ་དཔྱད་ཞིབ་གནང་བའི་གྲུབ་དོན་སྙན་ཐོའི་ནང་ཨ་རུ་ནཱ་ཅལ་མངའ་སྡེ་ཞེས་བཀོད་པར་བརྟེན། རྒྱ་ནག་གིས་ཨ་རུ་ནཱ་ཅལ་མངའ་སྡེ་དེ་རྒྱ་ནག་གི་ཁོངས་གཏོགས་ཡིན་པའི་ས་ཁྲའི་ནང་འགལ་ཟླ་དག་འགྲོ་གི་ཡོད་སྟབས། རྒྱ་ནག་གི་ཚན་རིག་དུས་དེབ་ནང་འགྲེམས་སྤེལ་བྱ་རྒྱུ་ཕྱིར་འཐེན་གནང་དགོས་བྱུང་ཡོད་པའི་སྐོར་ལ་བཀའ་འདྲི་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་གྲོང་ཁྱེར་སན་ཧྥ་རན་སི་སི་ཀོའི་རྒྱལ་སྤྱིའི་གནམ་ཐང་ལ་ཕེབས་པའི་སྐབས་བོད་མི་དང་ཝི་ཀུར་བ་ཧོང་ཀོང་གི་དམངས་གཙོ་དོན་གཉེར་བ་ད་ག་ནང་བཞིན་རྒྱ་རིགས་དོན་གཉེར་བ་སོགས་ཀྱིས་འཕྲེད་དར་འཕྱར་ནས་ངོ་རྒོལ་གྱི་ལས་འགུལ་སྤེལ་འདུག་དེ་ཡང་བོད་རང་བཙན་སློབ་ཕྲུག་ཚོགས་པས་ཚེས་བཅུ་བཞི་ཁོའི་གསར་འགོད་གསལ་བསྒྲགས་སྤེལ་བའི་ནང། བོད་མི་དང་ཝི་གུར་ཧོང་ཀོང་བ་ད་ག་ནང་བཞིན་རྒྱ་ནག་གཞུང་དང་ལྟ་སྤྱོད་ཐ་དད་འཛིན་མཁན་རྒྱ་མི་རིགས་ཚོས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་རྔམ་སྟོན་བྱས་པའི་སྐབས་ཁོང་ཚོར་ཁ་གཏད་གཅོག་ཕྱིར་རྒྱ་མིའི་སློབ་ཕྲུག་ཚོགས་པ་དང་མཁས་པའི་ཚོགས་པ་ཞེས་པ་ཡང་རྒྱ་ནག་གཞུང་ཚབ་ཀྱིས་འགྲོ་སོང་བཏང་སྟེ་གོ་སྒྲིག་བྱས་པའི་ཞི་ཅིན་ཕིང་ལ་དགའ་བསུ་བྱེད་མཁན་མི་གྲངས་ཆིག་སྟོང་ཙམ་སླེབས་ཡོད་འདུག་ཡང་གོང་ཞུས་གནས་ཚུལ་ནང་གསལ་ལྟར་ན་གཟའ་མིག་དམར་ཉིན། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་སྣུམ་འཁོར San Francisco རྒྱལ་སྤྱིའི་གནམ་ཐང་ནས་ཕྱིར་ཐོན་པའི་སྐབས་དོན་གཉེར་བ་ཚོས་བོད་རང་བཙན Free Tibet ཞེས་པ་དང Free East Turkestan། Turkestan། རང་བཙན་དགོས། Free Hong Kong ཧོང་ཀོང་ལ་རང་བཙན་དགོས་པ་སོགས་ཀྱི་འབོད་ཚིག་སྒྲོག་ནས་ཞི་ཅིན་ཕིང་ལ་ངོ་རྒོལ་སྐད་འབོད་བྱས་འདུག་དེའི་རྗེས་སུ་ཞི་ཅིན་ཕིང་གི་སྣུམ་འཁོར་རྒྱལ་སྤྱིའི་གནམ་ཐང་ནས་ཕྱིར་ཐོན་ནས་ཡོང་བའི་སྐབས་བོད་པའི་གཞོན་སྐྱེས་བཞི་ཡིས་བོད་རང་བཙན་འམ Free Tibet ཞེས་འབོད་ཚིག་འཁོད་པའི་སྟོད་གོས་གྱོན་ནས་སྣུམ་འཁོར་ཞིག་ཐོག་བོད་རྒྱལ་ཁབ་ཀྱི་རྒྱལ་དར་ཆེན་པོ་ཞིག་འཕྱར་ཏེ་བོད་རང་བཙན་ཞེས་སྐད་གསང་མཐོན་པོའི་ངང་ནས་འབོད་ཚིག་སྒྲོག་སྟེ་ངོ་རྒོལ་བྱས་འདུག་སྤྱིར་བཏང་རྒྱ་ནག་གཞུང་གི་དཔོན་རིགས་ཚོས་ཟླ་བ་མང་པོའི་རིང་ནས་སྲིད་འཛིན་ཞི་ཅིན་ཕིང་ཨ་རིར་ཚོགས་འདུར་ཕེབས་པའི་སྐབས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་མི་ཡོང་བའི་སྔོན་འགོག་བྱ་རྒྱུའི་ཐབས་ཤེས་མང་པོ་བྱས་མིན་ལ་མ་ལྟོས་པར་ད་རེས་དངོས་སུ་ཞི་ཅིན་ཕིང་གིས་རྒྱ་ནག་ནང་གདུག་རྩུབ་དྲག་གནོན་ཆེ་བའི་སྲིད་ཇུས་འཛིན་བཞིན་པར་བརྟེན་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་སུ་མཉམ་ཞུགས་གནང་བར་སན་ཧྥ་རན་སི་སྐོའི་རྒྱལ་སྤྱིའི་གནམ་ཐང་ལ་འབྱོར་མ་ཐག་སྐར་མ་འགའ་ཤས་ནང་ཚུད་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་གཅིག་མཇུག་གཉིས་མཐུད་ཀྱིས་སྤེལ་ཡོད་པ་རེད། གནས་ཚུལ་ནང་གསལ་ལྟར་ན་ཟླ་བ་འདིའི་ཚེས་བཅོ་ལྔ་སྟེ་གཟའ་ལྷག་པའི་ཉིན་སྲིད་འཛིན་ཞི་ཅིན་ཕིང་དང་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་རྣམ་གཉིས་མཇལ་འཕྲད་སྐབས་བོད་མི་དང་ཤར་ཏུར་ཀི་སི་ཐན་གྱི་ཝི་གུར་མི་རིགས་ལྷོ་སོག་པོ་ད་ག་ནང་བཞིན་ཧོང་ཀོང་རྒྱ་མི་རིགས་སོགས་མང་པོ་མཉམ་འབྲེལ་གྱི་སྒོ་ནས་གཞི་རྒྱ་ཆེན་པོའི་ངོ་རྒོལ་ཞིག་སྤེལ་ཡོད་པ་རེད། འདིའི་སྐོར་ཞིབ་ཕྲའི་གནས་ཚུལ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་འབྱོར་ཡོད་པ་དང། དེ་ནི་ཞི་ཅིན་ཕིང་ཨ་མི་རི་ཀའི་ནང་ལོ་ངོ་དྲུག་རྗེས་ཐེངས་དང་པོ་སླེབས་པ་ཆགས་ཀྱི་འདུག། དེ་ཡང་ད་རེས་ཤི་ཅིན་ཕིང་ཨ་མི་རི་ཀའི་ནང་འབྱོར་མ་ཐག་བོད་མི་དང་ཡུ་གུར་བ། ཧོང་ཀོང་མི་རིགས་སོགས་ནས་ངོ་རྒོལ་སྐད་འབོད་བརྒྱུད་ཁོང་ལ་སྣེ་ལེན་ཞུས་འདུག། གཞི་རྩའི་སྲིད་འཛིན་ཤི་ཅིན་ཕིང་ད་རེས་ཨ་མི་རི་ཀའི San Francisco ནང་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མཉམ་འབྲེལ་ཡུལ་ཁག་གི་ཆེས་མཐོ་བའི་དབུ་ཁྲིད་བར་གྱི་ལྷན་ཚོགས་ཐོག་མཉམ་ཞུགས་གནང་གི་ཡོད་པ་དང་དེའི་ཞོར་འཕྲོས་དུ་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་སྦའི་ཏན་ལྷན་བཀའ་མོལ་གནང་གི་ཡོད་པ་རེད། དེ་ཡང་བྱང་ཀེ་ལི་ཧྥོ་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པ་དང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ས་གནས་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་གྲོགས་པོ་ཚོགས་པ་བཅས་ཐུན་མོང་གི་འགོ་ཁྲིད་འོག་ད་རེས་བོད་མི་དང་ཡུ་གུར་བ་དེ་བཞིན་ཧོང་ཀོང་བ་རྣམས་ཀྱིས་བོད་དང་ཧོང་ཀོང། ཤིན་ཅང་བཅས་ཀྱི་ནང་རང་དབང་སྐྱོབ་པ་དང་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་ཞུ་དགོས་པ། ལྷག་དོན་རྒྱ་ནག་གཞུང་གིས་བོད་ཕྲུག་ས་ཡ་གཅིག་ལྷག་བཅའ་སྡོད་སློབ་གྲྭར་ཆེད་གཏོང་གིས་རྒྱ་སྒྱུར་སློབ་གསོ་སྤེལ་ནས་མི་རིགས་རྩ་མེད་བཟོ་བཞིན་པར་བློ་འཚབ་ཡོད་པ་སོགས་ཀྱི་འཕྲེད་དར་བསྣམས་ཏེ་ངོ་རྒོལ་གཞི་རྒྱ་ཆེ་བ་གནང་འདུག། བྱང་ཀལ་ཧྥོ་ནི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་སྦྱིན་པ་མཐར་ཕྱིན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་གསུངས་ན།
ང་ཚོ་གི་དགོས་འདུན་འདི་ཨ་ནི་ད་ལྟ་བར་དུ་རྒྱ་ནག་གི་གདུག་རྩུབ་ཅན་གྱི་སྲིད་ཇུས་འོག་ལ་བོད་མི་ས་ཡ་གཅིག་དང་ཕྱེད་ཀ་ཙམ་ཨ་ནི་འདས་གྲོངས་སོང་བ་དང་དགོན་སྡེ་ཁག་དྲུག་སྟོང་ཙམ་གཏོར་བཤིག་གཏོང་བ་དང་ཨ་ནི་ད་དུང་ཡིན་ན་མུ་མཐུད་ནས

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ལྷན་དུ་མཇལ་འཕྲད་ཞུ་རྒྱུ་མ་ཟད་ཁོང་གི་འཛིན་སྐྱོང་གི་ངོས་ནས་བོད་རྒྱ་གྲོས་མོལ་བསྐྱར་གསོ་སླད་རྒྱ་ནག་ལ་གནོན་ཤུགས་སྤྲད་ནས་བོད་དོན་ལ་རྒྱབ་སྐྱོར་སྔར་ལྷག་གནང་རྒྱུའི་ཞལ་བཞེས་གནང་ཡོད། ཡང་ཐེངས་འདིའི་ལས་འགུལ་ནང་མཉམ་ཞུགས་གནང་མཁན་ཨ་མི་རི་ཀའི་མངའ་སྡེ་མི་ནི་སོ་ཊ་ནས་ཕེབས་པ་བོད་དོན་འཐབ་རྩོད་པ་འཇིགས་མེད་དབུ་རྒྱན་ལགས་ཀྱིས་ད་རེས་སྲིད་འཛིན་ཞི་ཅིན་ཕིང་ཨ་མི་རི་ཀའི་ས་ཐོག་ཏུ་གོམ་པ་བརྒྱབ་པ་ནས་བཟུང། བོད་མི་གཙོས་པའི་རྒྱ་ནག་དམར་ཤོག་གཞུང་གི་གདུག་རྩུབ་འོག་མྱོང་བཞིན་པའི་གྲངས་ཉུང་མི་རིགས་ཚོས་ངོ་རྒོལ་སྐད་འབོད་བརྒྱུད་སུན་གཙེར་བཟོས་པ་འདིས་ཤི་ཅིན་ཕིང་ཙམ་མ་ཟད་རྒྱ་ནག་ནང་ཡང་འབོད་སྒྲ་དེ་སླེབས་ཐུབ་པ་བྱུང་ཡོད་པ་གསུངས་ཀྱི་འདུག། སྲིད་འཛིན། Biden། ཁོ་རང་རྗེས་དྲན་གནང་འདི་ག་ལ་བོད་རེབ་དང་འགྲོ་བ་མིའི་ཐོབ་ཐང་དམངས་གཙོ་ཐོག་ནས་ཤི་ཅིན་ཕིང་ལ་བཀའ་མོལ་གནང་དགོས་ཡ་ཆེ། ཚོང་པ་ཁག་གི་འགན CEO ཁོ་རང་ཚོ་ལས་བོད་དང East Turkistan ལ་ཚོང་དང་པོ་བོད་ཀྱི་ཐི་ཏི་ག་ལ་འགྲོ་མིའི་ཐོབ་ཐང་གི་ལས་འགན་དང་དེ་སྒང་ག་གལ་ཆེན་པོ་ཡོད་པ། ཨ་ནི་གལ་ཆེ་ཤོས་དེ་ད་ད་རེས་དེ་ང་རང་ཚོ་དེ་ཞི་ཅིན་ཕིང་གནས་པའི་སྐབས་ལ་ད་དང་པོ་ཡིན་པས་ན་ཁོ་རང་གནམ་གྲུ་ཕབ་པ་དང་ཕྱི་ལོགས་མ་ཐོན་པ་དང་སྐར་མ་གཅིག་ལ་འགག་པ་རུ་ལ་བོད་པའི་རྒྱལ་དར་ང་ཚོ་ནམ་རྒྱུན་ནས་ཁོ་རང་ང་རང་ཚོ་རྒྱབ་སྐྱོར་བྱེད་མཁན་དང་ཧོང་ཀོང་སྒང་ག་རྒྱལ་དར་མང་པོ།

ཀོང་ཀོང་དེ boarding school ལ send བྱེད་ཀྱི་ཡོད་རེད་དེ་ཡག་པོ་མ་རེད་ཁོང་ཚོ་ཕ་མ་ནས separate བྱེད་ཀྱི་ཡོད་རེད་དེ་ཡག་པོ་མ་རེད། ཡང་ད་ལྟ་གོང་དུ་གསན་པའི་སྒྲ་འདི་ནི་ལས་འགུལ་ནང་མཉམ་ཞུགས་གནང་མཁན་བོད་ཕྲུག་བློ་བཟང་བསྟན་འཛིན་ལགས་རེད། ཁོང་གིས་རྒྱ་ནག་གཞུང་གིས་བོད་ཕྲུག་ས་ཡ་གཅིག་ལྷག་བཅའ་སྡོད་སློབ་གྲྭར་ཆེད་གཏོང་གིས་རྒྱ་སྒྱུར་སློབ་གསོ་སྤེལ་ནས་མི་རིགས་རྩ་མེད་བཟོ་བཞིན་པ་འདི་ནི་བློ་འཚབ་ཆེན་པོ་ཡོད་པར་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་ཆེད་སླེབས་ཡིན་པ་གསུངས་ཀྱི་འདུག། སྲིད་འཛིན་ཞི་ཅིན་ཕིང་ལ་ཐེངས་འདིའི་ཨམ་རི་ཀའི་ནང་འབྱོར་མ་ཐག་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཤུགས་ཆེ་སྤེལ་བ་བཞིན། ཡང་ཞི་ཅིན་ཕིང་ཨ་རིའི San Francisco གྲོང་ཁྱེར་གྱི་གནམ་ཐང་དུ་འབྱོར་མ་ཐག་རྒྱ་རིགས་གཞོན་སྐྱེས་གྲངས་བཞི་བརྒྱ་ཡས་མས་ཤིག་གིས་ཁོང་སྣེ་ལེན་གང་ལེགས་ཡང་བྱས་ཡོད་པ་རེད། ཡང་ལྷོ་བྱང་ཨམ་རི་ཀའི་སྤྱི་འཐུས་བསྟན་འཛིན་འཇིགས་མེད་ལགས་དང་དོན་གྲུབ་ཚེ་རིང་ལགས་རྣམ་གཉིས་ཀྱིས་ཨ་རི་དང་རྒྱ་ནག་གཉིས་ཀྱི་སྲིད་འཛིན་རྣམ་པའི་ཐུག་འཕྲད་དང་འབྲེལ་བསྒྲགས་གཏམ་ཞིག་སྤེལ་ཡོད་པ་དང་དེའི་ནང་ཨམ་རི་ཀའི་སྲིད་འཛིན་ཇོ་སྦའི་ཏིན་མཆོག་ལ་སྲིད་འཛིན་ཞི་ཅིན་ཕིང་དང་ལྷན་བོད་རྒྱ་གྲོས་མོལ་བསྐྱར་གསོ་གནང་དགོས་པ་དང་འབྲེལ་བའི་གླེང་སློང་གནང་དགོས་པའི་འབོད་སྐུལ་ཞུས་གནང་འདུག་རྩ་བའི་ད་རེས་སྲིད་འཛིན་གཉིས་ཀྱི་མཇལ་འཕྲད་དེ་ནི་སྲིད་འཛིན་ཇོ་སྦའི་ཏིན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཨམ་རི་ཀའི་སྲིད་འཛིན་གྱི་ཐུགས་འགན་བཞེས་པའི་རྗེས། ད་བར་འགོ་ཁྲིད་རྣམ་གཉིས་བར་ཕན་ཚུན་མཇལ་འཕྲད་གནང་བ་ཐེངས་གཉིས་པ་དེ་ཆགས་ཀྱི་འདུག། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་དེ་གསན་ཞུ་རོགས་གནང།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁེ་ན་ཌ་ནང Halifax རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་སུ་ལྷན་ཞུགས་ཀྱིས་གསུང་བཤད་གནང་རྒྱུ་ཡིན་འདུག་དེ་ཡང་ཕྱི་ཚེས་བཅོ་ལྔ་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པར་གཞིགས་ན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁེ་ན་ཌ་དང་ཡུ་རོབ་ཨ་མི་རི་ཀ་བཅས་སུ་གཟིགས་སྐོར་གནང་ཆེད་ཁ་ས་ཕྱི་ཚེས་བཅོ་ལྔ་ཉིན་རྒྱ་གར་རྡ་རམ་ས་ལ་ནས་ཕེབས་ཐོན་གནང་བཞག་སྲིད་སྐྱོང་མཆོག་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་ནས་ཉི་ཤུ་རྩ་གསུམ་བར་ཁེ་ན་ཌའི་ནང་ལ་གཟིགས་སྐོར་གནང་རྒྱུའི་རིང། ཁེ་ན་ཌའི Halifax རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་སུ་གསུང་བཤད་གནང་རྒྱུ་དང་དེ་རྗེས་རྒྱལ་ས་ཨོ་ཊ་ཝར། ཁེ་ན་ཌའི་གྲོས་ཚོགས་ཀྱི་འཐུས་མི། བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་དང་གཞན་ཡང་གནད་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་རྒྱུ་དང། དེ་བཞིན་གཙུག་ལག་སློབ་གྲྭ་དང་ས་གནས་བོད་མིར་བཀའ་སློབ་གནང་རྒྱུའི་མཛད་འཆར་སོགས་ཡོད་འདུག། འདི་ལོའི་ཁེ་ན་ཌའི Halifax རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་དེ་བཞིན་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བདུན་ནས་བཅུ་དགུ་བར་ཉིན་མོ་གསུམ་གྱི་རིང་བསྐོང་ཚོགས་གནང་གི་ཡོད་འདུག་སྲིད་སྐྱོང་མཆོག་གིས་ཁེ་ན་ཌ་ནང་གི་མཛད་འཆར་ཁག་གྲུབ་པའི་རྗེས་ཨ་མི་རི་ཀའི་མི་ནི་སོ་ཊ་མངའ་སྡེའི་ནང་ལ་ཕེབས་ནས་ཁུལ་དེར་གནས་སྡོད་གནང་མཁན་བོད་མིར་བཀའ་སློབ་གནང་རྒྱུ་དང་ཕྱི་ཚེས་ཉི་ཤུ་དྲུག་ཉིན་སྲིད་སྐྱོང་མཆོག་ཡུ་རོབ་ཏུ་ཕེབས་ཐོན་གནང་ནས་ཉིན་མ་གཉིས་ཀྱི་རིང་སྦར་སི་ལོ་ན་ནང་མཛད་འཆར་བསྐྱངས་རྗེས་ཝི་ཡེ་ན་ཁུལ་དུ་ཕེབས་ཐོན་གནང་རྒྱུ་ཡིན་འདུག་དེ་རྗེས་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་དང་གཉིས་ཉི་མ་གཉིས་ཀྱི་རིང་ཕ་རན་སིའི་རྒྱལ་ས་པེ་རིས་ནང་མཛད་འཆར་ཁག་ཅིག་བསྐྱངས་རྗེས་ཚེས་གསུམ་ཉིན་རྒྱལ་ས་ལྡི་ལིར་ཕྱིར་ཕེབས་གནང་རྒྱུ་ཡིན་ལུགས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག།
ཉི་ཧོང་གི་ཇོ་རིན་ཇིའི་དགོན་པའི་དབུ་བླ། ཧ་ཡ་ཤི་ཤུའི་མཆོག་སྤྱི་འཐུས་ཚོགས་གཙོ་བགྲེས་གཞོན་རྣམ་གཉིས་མཇལ་འཕྲད་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བར་གཞིགས་ན་ཟླ་བ་འདིའི་ཚེས་བཅུ་བཞི་ཉིན་ཉི་ཧོང་གི་ཇོ་རིན་ཇི་དགོན་པའི་དབུ་བླ་ཧ་ཡ་ཤི་ཤུའི་མཆོག་བཞུགས་སྒར་རྡ་རམ་ས་ལར་ཕེབས་པའི་སྐབས་བོད་མི་མང་སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་རྣམ་གཉིས་མཇལ་འཕྲད་གནང་འདུག་མཇལ་འཕྲད་སྐབས་ཚོགས་གཙོ་བགྲེས་གཞོན་རྣམ་གཉིས་ནས་ཁོང་ལ། ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་ཞུས་པ་དང་ལྷག་པར་དུ་བཙན་བྱོལ་བོད་མིའི་སྤྱི་འཐུས་གྲོས་ཚོགས་ཀྱི་འཐུས་མི་ཚོའི་གྲུབ་ཆ་དང་ཕྱིའི་ཡུལ་གྲུ་ཁག་ལ་ལྟ་སྐོར་སྐོར་སྐྱོད་ཀྱིས་བོད་དོན་དྲིལ་བསྒྲགས་དང་ད་ལྟའི་བོད་ནང་གི་གནས་སྟངས་གསལ་བཤད། བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་གནང་བཞིན་པ་སོགས་ཀྱི་སྐོར་ངོ་སྤྲོད་གནང་འདུག་གོང་དུ་ཞུས་པའི་ཇོ་རིན་ཇིའི་དབུ་བླ་ཧ་ཡ་ཤི་ཤུའི་མཆོག་གཙོས། ཉི་ཧོང་གི་རྒྱལ་ས་ཊོག་ཁྱོ་དང་གཞན་ཡང་ཉེ་འཁོར་གྱི་གྲོང་ཁྱེར་ཁག་ཅིག་གི་ནང་ནང་པའི་ཆོས་བརྒྱུད་ཀྱི་དགོན་པ་ཁག་དགུའི་སྐུ་ཚབ་ནས་ལོ་འདིའི་ཕྱི་ཟླ་དགུ་པའི་ནང་ཐུན་མོང་གི་སྤྱི་བསྒྲགས་ཞིག་སྤེལ་ཡོད་པ་དེའི་ནང། རྒྱ་ནག་གཞུང་ནས་བོད་ནང་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་བའི་སྲིད་བྱུས་འཛིན་རྒྱུ་མཚམས་འཇོག་དགོས་པ་དང། བོད་མི་ཚོར་རང་དབང་སྤྲོད་དགོས་པ་སོགས་འབོད་སྐུལ་གནང་ཡོད་པར་བརྟེན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས་ཁོང་རྣམས་ནས་བོད་མི་ཚོར་གདུང་སེམས་མཉམ་བསྐྱེད་ཀྱི་བསྒྲགས་གཏམ་སྤེལ་གནང་བར་ཐུགས་རྗེ་ཆེ་ཡང་ཞུས་གནང་འདུག་ཡང་སྤྱི་འཐུས་ཚོགས་གཞོན་རྣམ་གཉིས་ནས་མཇལ་འཕྲད་སྐབས་རྒྱ་ནག་གཞུང་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་སྐུའི་ཡང་སྲིད་ཐད་ཆབ་སྲིད་ཀྱི་དགོས་མཁོ་སྒྲུབ་ཐབས་ཀྱི་སྲིད་བྱུས་ད་ལྟ་ནས་འདིང་བཞིན་ཡོད་པའི་སྐོར་ཡང་ཞུས་ཡོད་པ་རེད། གོང་དུ་ཞུས་པའི་དབུ་བླ་ཧ་ཡ་ཤི་ཤུའི་མཆོག་བཞུགས་སྒར་རུ་འཚམས་གཟིགས་ཕེབས་པའི་སྐབས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཀྱང་མཇལ་ཁ་ཞུས་གནང་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་དེ་གསན་ཞུ་རོགས་གནང།
རྒྱ་ནག་གཞུང་གིས་བོད་མིའི་ཆབ་སྲིད་བཙོན་ཟུར་བཞི། བསྐྱར་དུ་འཛིན་བཟུང་གིས་དུས་ཡུན་ལོ་གཉིས་རིང་ཁྲིམས་ཐག་བཅད་འདུག་དེ་ཡང་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་གསེར་རྟ་རྫོང། ཁེ་ཁོར་ཡུལ་ཚོའི་ཨ་བྷུ་དཀྱིལ་རི་མགོ་སྡེ་བ་ནས་ཡིན་པ། དགེ་ལོ་དང་ཚེ་རྡོ། འབའ་མོ། ཀོ་རི་བཅས་བསྐྱར་དུ་རྒྱུ་མཚན་ཁ་གསལ་གང་ཡང་མེད་པར། འདི་ལོའི་ཕྱི་ཟླ་དགུ་པའི་ནང་ལ་འཛིན་བཟུང་བྱས་འདུག་བོད་མི་བཞི་པོ་ཁོང་རྣམས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང་འཛིན་བཟུང་བྱས་ནས་ཟླ་བ་དྲུག་ཙམ་རིང་བཀག་ཉར་བྱས་པའི་རྗེས་འདི་ལོའི་ཕྱི་ཟླ་བདུན་པའི་ནང་ལ་གློད་གྲོལ་བཏང་ཡོད་ཀྱང་སླར་ཡང་ཕྱི་ཟླ་དགུ་པའི་ནང་ལ་འཛིན་བཟུང་བྱས་ནས་མི་རེར་དུས་ཡུན་ལོ་གཉིས་རེའི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ། བཙན་བྱོལ་ནང་ཡོད་པའི་འབྲེལ་ཡོད་བོད་མི་ཁག་ཅིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བོད་མི་བཞི་པོ་དེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་གི་ཚེས་ཉེར་བཞི་ཉིན་ཡུལ་དེའི་རི་མགོར་བསང་གསོལ་བཏང་ནས་ཆོས་ཕྱོགས་ཀྱི་ཞབས་རིམ་སོགས་བསྒྲུབས་པའི་ཉེས་མིང་གི་འོག་རྒྱ་ནག་གཞུང་གིས་ཁོང་ཚོ་ཟླ་བ་དྲུག་གི་རིང་བཀག་ཉར་བྱས་རྗེས་གློད་གྲོལ་བཏང་ཡོད་པ་རེད། སྐབས་དེར་འཇུ་བཟུང་བཀག་ཉར་བྱས་པའི་ཁོངས་སུ་ལོ་ན་ལྔ་བཅུ་ང་གཉིས་ཡིན་པ་བོད་མི་ཕྱུག་དར་ལགས་སུ་བཀག་ཉར་དང་དྲི་རྩད་སྐབས་ཉེས་རྡུང་ཚབས་ཆེ་ཕོག་སྟེ་གཟའ་འཁོར་གཅིག་ཙམ་གྱི་རྗེས་སུ་བཀག་ཉར་ཁང་དེ་གའི་ནང་འདས་གྲོངས་སུ་གྱུར་ཡོད་པ་རེད། གནས་ཚུལ་མཁོ་སྤྲོད་པས་མུ་མཐུད་འགྲེལ་བརྗོད་གནང་བར་གཞིགས་ན་འདི་ལོའི་ཕྱི་ཟླ་དགུ་པའི་ནང་དགེ་ལོ་དང་ཚེ་རྡོ།

མགོ་ལོག་འཇིགས་མེད་ལགས་ནི་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ཞིག་དང་རྒྱ་ནག་གཞུང་གིས་སྡུག་སྦྱོང་མནར་གཅོད་འོག་ནས་འཚོ་གནས་ཐུབ་པའི་མི་སྣ་ཞིག་ཡིན་པ་དང། ཁོང་ལོ་ཤས་སྔོན་ནས་བོད་ནས་བྲོས་བྱོལ་དུ་ཕེབས་ཏེ་ད་ལྟའི་ཆར་སུད་སིར་གནས་བཞུགས་གནང་གི་ཡོད་པ་རེད། ཁོང་གིས། བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་དང་མཉམ་དུ་དེ་སྔ་ཕྱི་ལོ་ཉིས་སྟོང་བརྒྱད་ལོར་རྒྱ་ནག་གི་རྒྱལ་ས་པེ་ཅིན་ནང་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་འགོ་མ་བཙུགས་པའི་གོང་ཙམ་ལ་འཇིགས་བྲལ་ཞེས་པའི་གློག་བརྙན་ཞིག་བཟོ་སྒྲིག་གནང་ཡོད་པ་དང་གོང་ཞུས་པར་ལེན་བྱས་པའི་དངོས་བྱུང་གློག་བརྙན་དེའི་ནང་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོར་མི་སྤྱོད་ལས་འདས་པའི་དྲག་གནོན་དང་སྡུག་སྦྱོང་མནར་གཅོད་བཏང་དང་གཏོང་བཞིན་པའི་གནད་དོན་ཁག་བོད་ནང་གི་བོད་མི་རྣམས་ཀྱིས་ཞེད་སྣང་གང་ཡང་མེད་པའི་ཐོག་ནས་འགྲེལ་བརྗོད་གནང་བ་ཁག་ཕྱོགས་སྒྲིག་བྱས་པ་ཞིག་ཡིན་པ་རེད། མགོ་ལོག་འཇིགས་མེད་ལགས་ཀྱིས་འཇིགས་བྲལ་ཞེས་པའི་གློག་བརྙན་དེ་དོན་གྲུབ་དབང་ཆེན་ལགས་དང་མཉམ་དུ་བཟོ་སྒྲིག་གནང་བར་བརྟེན་ནས་རྒྱ་ནག་གཞུང་གིས་ཁོང་ཕྱི་ལོ་ཉིས་སྟོང་བརྒྱད་ནས་ཉིས་སྟོང་བཅུ་གཉིས་བར་ཐེངས་གསུམ་ཙམ་འཛིན་བཟུང་དོ་དམ་དང་བཙོན་འཇུག་བྱས་པའི་མ་ཟད་བཙོན་ཁང་ནང་སྡུག་སྦྱོང་མནར་གཅོད་ཚད་ལས་བརྒལ་བ་བཏང་ཡོད་པ་རེད། འོན་ཀྱང་ཁོང་རིམ་པས་བྲོས་བྱོལ་དུ་ཕེབས་ཐུབ་པ་བྱུང་བ་དང་བཙན་བྱོལ་ནང་ལ་ཡང་མུ་མཐུད་ནས་བོད་དོན་འཐབ་རྩོད་དང་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་ལས་འགུལ་སྤེལ་དང་སྤེལ་བཞིན་ཡོད་རེད། དམིགས་བསལ་ཕྱི་རྒྱལ་དང་བོད་མིའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གི་མཉམ་དུ་ཕྱག་ལས་གནང་སྟེ་བོད་ནང་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་འགན་ཡོངས་རྫོགས་རྒྱ་ནག་སྲིད་གཞུང་ལ་ཡོད་པའི་སྐོར་ཨ་མི་རི་ཀ་དང་ཡུ་རོབ་མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲེལ་ཡོད་གྲོས་ཚོགས་ཁག་གི་ནང་སྙན་སེང་དང་འབྲེལ་ཞུ་གཏུག་རིམ་པ་གནང་མྱོང་ཡོད་པ་རེད།
ཨ་མི་རི་ཀ་དང་རྒྱ་ནག་གཉིས་བར་དམག་དོན་དང་དཔལ་འབྱོར་སོགས་ཀྱི་གནད་དོན་མང་པོའི་ཐོག་ནས་མ་མཐུན་པའི་དངངས་འཚབ་ཡོད་བཞིན་པ་དང། རྒྱ་ནག་གི་དཔལ་འབྱོར་ཉམས་རྒུད་དུ་འགྲོ་བཞིན་པའི་སྐབས་འདིར་ཨ་མི་རི་ཀའི་སྲིད་འཛིན་ཇོ་བྷེ་ཌེན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གཉིས་ཁ་སང་རེས་གཟའ་ལྷག་པའི་ཉིན་ཨ་མི་རི་ཀའི་ནུབ་ཕྱོགས་གྲོང་ཁྱེར San Francisco ནང་མཇལ་འཕྲད་གནང་ཡོད་འདུག་ཨ་མི་རི་ཀ་དང་རྒྱ་ནག། ཕྱོགས་གཉིས་ཀས་སྲིད་འཛིན་རྣམ་གཉིས་མཇལ་འཕྲད་གནང་བ་ནས་གྲུབ་འབྲས་ཆེན་པོ་སོན་པའི་ཚོད་དཔག་བྱེད་ཀྱི་མེད་ན་ཡང་ཡུལ་གྲུ་གཉིས་ཀྱིས་ད་བར་སེལ་མ་ཐུབ་པའི་ཐའེ་ཝན་དང་ལྷོ་རྒྱ་ནག་རྒྱ་མཚོའི་དཀའ་ངལ་ཨི་སི་རེལ་དང་ཧ་མཱ་སི་གཉིས་ཀྱི་དབར་གྱི་དམག་འཁྲུག་དང་དེ་བཞིན་ར་ཤི་ཡས་ཡུག་ཀེ་རིན་ནང་དྲག་པོའི་བཙན་འཛུལ་བྱས་པ་དང། བྱང་ཀོ་རི་ཡ་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སོགས་ཀྱི་སྐོར་བཀའ་བསྡུར་གནང་འཆར་ཡོད་འདུག་སྲིད་འཛིན་རྣམ་གཉིས San Francisco ནང APEC ཞེས་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་སུ་མཉམ་ཞུགས་གནང་བའི་ཞོར་དུ་ཟུར་མཇལ་གནང་འཆར་ཡོད་འདུག་ཡང་ཆེས་མཐོའི་དཔལ་འབྱོར་གྱི་ཚོགས་ཆེན་འདིའི་ནང་རྒྱལ་ཁབ་ཉི་ཤུ་རྩ་གཅིག་གི་དབུ་ཁྲིད་རྣམས་དང་ཁེ་གཉེར་ལས་ཁང་ཁག་གི་འགོ་ཁྲིད་བརྒྱ་ཕྲག་མང་པོས་སྲིད་འཛིན་རྣམ་གཉིས་རང་ཕྱོགས་ལ་བསླུ་ཐབས་བྱེད་འཆར་ཡང་ཡོད་འདུག་གྲོང་ཁྱེར San Francisco གི་རྒྱལ་སྤྱིའི་གནམ་ཐང་ནས་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་འཚོགས་ཡུལ་གྱི་བར་ལམ་དུ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་འགོ་ཁྲིད་པའི་རྒྱ་ནག་དམར་པོའི་གཞུང་ལ། སྲིད་ཇུས་ཁག་ལ་ངོ་རྒོལ་གྱི་རྔམ་སྟོན་བྱེད་མཁན་ཚོས་ཁེངས་ནས་བསྡད་ཡོད་པ་དང། དེ་ནི་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཞི་ཅིན་ཕིང་ཨ་མི་རི་ཀའི་ནང་ལ་ཡོང་པའི་སྐབས་དང་མི་འདྲ་བའི་མཐོང་ཚུལ་ཞིག་ཡིན་འདུག་ཡིན་ནའི་སྲིད་འཛིན་རྣམ་གཉིས་ཟུར་མཇལ་གནང་ས་དེ་ནི་ཨ་མི་རི་ཀའི་གྲོང་ཁྱེར San Francisco ཡི་ཕྱི་ཕྱོགས་ས་ཆ་ཁུག་ཀྱོག་ཞིག་ནང་བདམས་ཡོད་པ་དང་དེ་ཡང་གཙོ་བོ་བདེ་འཇགས་སྲུང་སྐྱོབ་ཀྱི་ཆེད་དུ་ཡིན་འདུག་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་རྩ་ཁྲིམས་ལ་འགྱུར་བ་བཏང་སྟེ་ཡུལ་དེའི་སྲིད་ཇུས་དང་དཔོན་རིགས་གསར་ལམ་ཁག་དང་དམག་མིའི་ཐོག་སྟངས་འཛིན་དོ་དམ་བྱེད་བཞིན་པའི་ཁར། འདས་པའི་ལོ་བཅུ་ཕྲག་གསུམ་གྱི་རིང་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་འགྲོ་བཞིན་པ་དེ་དེ་ལས་ལྡོག་སྟེ་ད་ཆ་ཉམས་རྒུད་དུ་འགྲོ་བཞིན་ཡིན་པ་དང་གཞོན་སྐྱེས་ལས་མེད་ཀྱི་དཀའ་ངལ་སོགས་ཀྱིས་རྒྱ་ནག་ནང་གི་དཀའ་ངལ་མང་པོ་ཞིག་ལ་གདོང་ལེན་བྱེད་དགོས་པའི་སྐབས་འདིར་ཞི་ཅིན་ཕིང་ཨ་མི་རི་ཀའི་ནང་ལ་ཡོང་བ་ཞིག་ཡིན་པའི་གནས་ཚུལ་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་པའི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་མཛད་གཏན་འཁེལ་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག། རིང་མིན་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་ནས་ཉི་ཤུ་རྩ་གསུམ་བར་ཉིན་གྲངས་བཞིའི་རིང་གནས་མཆོག་རྡོ་རྗེ་གདན་དུ་ཚོགས་གཏན་འཁེལ་བའི་རྒྱལ་སྤྱིའི་དགེ་འདུན་པའི་ལྷན་ཚོགས་ཐོག་ཚོགས་མགོན་དུ་དབུ་བཞུགས་མཛད་རྒྱུ་ཡིན་འདུག་ཅིང་གནས་ཚུལ་ཤེས་རྟོགས་བྱུང་བ་བཞིན་ན་སྤྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཙམ་ལ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་མཛད་རྒྱུ་ཡིན་འདུག། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་གི་ཆོས་ལུགས་ཕན་ཚུན་གུས་བརྩི་དང་འཆམ་མཐུན་ཡོང་རྒྱུར་ཐུགས་འགན་ཞལ་བཞེས་གནང་དང་གནང་མུས་ཡིན་པ་བཞིན་དཔལ་ལྡན་དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤེ་ཡའི་སྡེ་ཚན་གྱི་འབྲེལ་མཐུད་པ་སྦྱིན་པ་རྒྱ་མཚོ་ལགས་ཀྱིས་ད་རེས་ལྷན་ཚོགས་དེའི་བརྒྱུད་ནས་ནང་པ་ཕན་ཚུན་དབར་འཆམ་མཐུན་ངང་གནས་རྒྱུ་ཙམ་མ་ཟད་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་ཀྱི་དགེ་འདུན་པའི་དབར་ཤེས་ཡོན་བརྗེ་ལེན་དང་བགྲོ་གླེང་གནང་གི་ཡོད་པར་འགྲེལ་བརྗོད་གནང་བྱུང། དེའི་ཐོག་ལ་ད་ཆོས་ལུགས་མཐུན་སྒྲིལ་ནང་གི་ནང་པ་ནང་པ་ཕར་ཚུར་བཅས་ལ་མཐུན་སྒྲིལ་བྱེད་ཡ་དེ་གཙོ་བོ་དེ་ལིང་ཀན་པཱ་ཡ་དེ་ད་པཱ་ལི་དང Sanskrit བརྒྱུད་པ་དེའི་ཡུལ་ཆོས་ཨེ་དགེ་འདུན་མ་རྣམ་པ། ཨེ་ཕར་ཚུར་བགྲོ་གླེང་གནང་ཡ་དང་ཕར་ཚུར་གྲོགས་པོ་ཡག་པོ་བྱ་ཡ་དང། འདི་ཐོག་ལ་ཨེ་འབད་བརྩོན་བྱེད་ཡ་ཆེད་དུ་ཡིན། ད་རེས་རྒྱལ་སྤྱི་རང་བཞིན་གྱི་ནང་པའི་དགེ་འདུན་པའི་ལྷན་ཚོགས་དེའི་ཐོག་དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤེ་ཡ་ཡི་འབྲེལ་མཐུད་པའི་སྡེ་ཚན་དང། རྒྱལ་སྤྱིའི་ནང་པའི་ལྷན་ཚོགས། ཏཱ་ལའི་བླ་མའི་བོད་དང་རྒྱ་གར་གནའ་བོའི་རིག་གཞུང་ལྟེ་གནས་ཁང། སིང་ག་ལ་ཡི་ནང་པའི་ལྷན་ཚོགས། སིང་ག་པུར་ནང་པའི་ལྟེ་གནས་ཁང། རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས། སོག་པོའི་ནང་པའི་ཐེབས་རྩ་ཁང། ཧྥ་རན་སི་ཞི་བདེའི་འོད་སྣང། ཀོ་རི་ཡ་ཡི་བསླབ་གསུམ་བཤད་སྒྲུབ་གླིང། ཐའེ་ཝན་བོད་བརྒྱུད་ནང་བསྟན་མཐུན་ཚོགས། དེ་བཞིན་ཝེ་ཏི་ནམ་གངས་སེང་ལྟེ་གནས་ཁང་སོགས་རྒྱལ་ཁབ་ཕྱི་ནང་གི་ནང་པའི་ཚོགས་པ་སུམ་ཅུ་ཐུན་མོང་གི་གོ་སྒྲིག་འོག་འཛམ་གླིང་ས་ཕྱོགས་གང་སར་གནས་པའི་ནང་པའི་ཆོས་བརྒྱུད་འཛིན་མཁན་དགོན་སྡེ་ཁག་ཉིས་སྟོང་ལྷག་གི་ཆོས་ལུགས་ཀྱི་དབུ་ཁྲིད་དང་སྐུ་ཚབ། གནད་ཡོད་མི་སྣ་སོགས་མཉམ་ཞུགས་གནང་གི་ཡོད་འདུག། ཡང་ཐེངས་འདིའི་རྒྱལ་སྤྱིའི་དགེ་འདུན་པའི་ལྷན་ཚོགས་ཐོག་ལས་འཆར་གཙོ་བོ་ཞིག་ནི། རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་ཀྱི་དགེ་འདུན་པའི་དབར་ཤེས་ཡོན་བརྗེ་ལེན་དང་བགྲོ་གླེང་གནང་རྒྱུ་དེ་ཡིན་པ་དང། ལས་གཞི་འདི་ནི་དེ་སྔ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་འབྱེད་ཀྱིས་འབྱུང་འགྱུར་ལོ་ལྔའི་རིང་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་ཀྱི་དགེ་འདུན་པའི་དབར་ཤེས་ཡོན་བརྗེ་ལེན་གནང་ཡུལ་ཞིག་ཏུ་གྱུར་ཡོད་ཅིང་ད་རེས་ལྷན་ཚོགས་ཐོག་ད་རེས་ལྷན་ཚོགས་ཐོག་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་ཀྱི་དགེ་འདུན་པ་ལྔ་བཅུ་ལྷན་ཞུགས་གནང་རྒྱུ་ཙམ་མ་ཟད་ཕྱོགས་གཉིས་ཀྱི་དབར་ཤེས་ཡོན་བརྗེ་ལེན་གྱི་ལས་གཞི་ཡི་ལོ་རིམ་གཉིས་པ་དེ་བཞིན་དབུ་འབྱེད་གནང་གི་ཡོད་འདུག། རྒྱ་གར་ལྷོ་ཕྱོགས་སེར་བྱེས་གྲྭ་ཚང་གི་དགེ་འདུན་པ་བསྟན་འཛིན་རྡོ་རྗེ་ལགས་ནི་རྒྱལ་སྤྱིའི་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་ཀྱི་དགེ་འདུན་པའི་དབར་ཤེས་ཡོན་བརྗེ་ལེན་ལས་གཞིའི་ནང་མཉམ་ཞུགས་གནང་མཁན་ཐོག་མའི་གྲས་ཡིན་པ་དང། ད་ལྟའི་ཆར་ཁོང་གིས་ཐའི་ལེན་ནང་དུ་པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་ཐོག་འབུམ་རམས་པའི་སློབ་གཉེར་གནང་བཞིན་ཡོད་འདུག། ན་ནིང་ལོ་དྲ་བའི་ནང་མཉམ་ཞུགས་གནང་མཁན་གྱི་སི་རི་ལང་ཀ་དགེ་སློང་བཅོ་ལྔ་དང་ང་ཚོ་བོད་བརྒྱུད་བོད་པའི་ཕྱོགས་ནས་དགེ་བཤེས་བཅོ་ལྔ། ཐའི་ལེན་ཕྱོགས་ནས་ཐའི་གི་དགེ་སློང་བཅོ་ལྔ་མཉམ་ཞུགས་གནང་ཡོད་བསྡོམས་ནས་དགེ་སློང་བཞི་བཅུ་ཞེ་ལྔ་ཡོད་རེད། ཁོང་ཚོའི་དགུ་ཕན་ཚུན་བར་རུ་ལ་གཅིག་དགེ་སློང

འདི་གའི། གསར་འགོད་པ་ལོ་པཎ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། ལོ་རེའི་འཆར་ཅན་རྒྱལ་སྤྱིའི་ཕེན་རྩོམ་པ་པོ་མཐུན་ཚོགས་ཀྱིས་སྤྱི་ཟླ་བཅུ་གཅིག་པའི་ཚེས་པ་བཅོ་ལྔ་གི་ཉིན་མོ་ནི། རྒྱལ་སྤྱིའི་ཁྱོན་དུ་འགྲོ་བ་མིའི་ཐོབ་ཐང་དང་གཏམ་བརྗོད་རང་དབང་གི་ཆེད་དུ་བཙོན་འོག་ཏུ་ཚུད་པའི་རྩོམ་པ་པོ་རྣམས་ཀྱི་ཉིན་མོ་སྲུང་བརྩི་གནང་གི་ཡོད་པ་བཞིན། ལོ་འདིར་ཡང་ཕེན་རྩོམ་པ་པོ་མཐུན་ཚོགས་ཀྱིས་ཛ་དྲག་གི་བཙོན་འོག་ཏུ་ཚུད་པའི་རྩོམ་པ་པོ་བཞི་གློད་བཀྲོལ་གྱི་ཆེད། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱབ་སྐྱོར་ལས་འགུལ་སྤེལ་དགོས་པ་གི་མིང་ཐོ་བཏོན་པ་གི་ནང། བོད་ནང་རྒྱ་ནག་གིས་ལོ་བཅུ་ཐམ་པ་གི་བཙོན་འཇུག་ཁྲིམས་ཐག་བཅད་པ་གི་རྩོམ་པ་པོ་སྒོ་ཤེས་རབ་རྒྱ་མཚོ་ལགས་གི་མཚན་ཀྱང་བཏོན་ཡོད་ཅིང། རྒྱལ་སྤྱིའི་ཕེན་ཡན་ལག་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་ཀྱིས་བཞུགས་སྒར་ས་རཱ་མཐོ་སློབ་ཏུ་དུས་དྲན་སྲུང་བརྩི་གནང་སྐབས། ཕེན་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་ཀྱི་ཚོགས་མི་དང་བོད་མི་མང་སྤྱི་འཐུས་པད་མ་མཚོ་ལགས་ནས། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཉི་མ་འདིར་ཨ་མི་རི་ཁ་གི་ནང་འབྱོར་ཡོད་པ་དང་བསྟུན། རྒྱ་ནག་གཞུང་གིས་བོད་ནང་དམངས་གཙོ་དར་སྨྲ་རྒྱུད་རང་དབང། འགྲོ་བ་མིའི་ཐོབ་ཐང་སོགས་ཀྱི་ཆེད་བཙོན་འཇུག་བྱས་པ་ཚོ་གི་དོན་དུ། དམངས་གཙོའི་རྒྱལ་ཁབ་ཀྱི་མགོ་ཁྲིད་ཚོས་ཚོང་འབྲེལ་དང་དཔལ་འབྱོར་ཨང་དང་པོ་ལ་མ་བཞག་པར། རྒྱ་ནག་ལ་གནོན་ཤུགས་སྤྲོད་དགོས་པ་དང་གླེང་སློང་བྱེད་དགོས་པ་གི་འབོད་སྐུལ་གནང་གི་འདུག། རང་དབང་དང་དམངས་གཙོ་ལ་ཡང་རྒྱ་ནག་གཞུང་གིས་བཙན་གནོན་དང་མནར་གཅོད་མཚམས་མེད་གཏོང་བཞིན་པ་དེའི་གི་གནས་སྟངས་དེ་ལ་ཡང་ངེས་པར་དུ་ཅིག་གླེང་སློང་བྱེད་དགོས་ཡ་དང་དེའི་ཐོག་ལ་ཡང་མ་འོངས་པ་ལ་ཡིན་ན་ཅིག་རྒྱ་ནག་གཞུང་གི་སྲིད་འཛིན་ཞི་ཅིན་ཕིན་ཡིན་ན་རེད། དེ་མ་ཡིན་པའི་གི་འགོ་ཁྲིད་སུ་དང་སུ་ཐུག་གི་ཡོད་ནས་ཚོང་འབྲེལ་དང་དཔལ་འབྱོར་དེ་ཨང་དང་པོ་མ་བཞག་པའི་ཐོག་ནས་རང་དབང་དང་དམངས་གཙོ་དེ་ནི་ཅིག་ཨང་དང་པོ་བཞག་པའི་ཐོག་ནས་ནི་ཅིག་གླེང་སློང་བྱེད་དགོས་ཡ་དང་ནི་ཅིག་དེའི་ཐོག་ལ་ཡ་དོ་ཁུར་གནང་དགོས་ཡ་དེ་ཁོང་རྣམ་པའི་འགན་རེད་ལ་ཨ་ནི་ཅིག་ང་ཚོའི་ངོས་ནས་ནི་དེ་དེ་བཞིན་གི་ནི་འབོད་སྐུལ་ཞུ་གི་ཡོད། ཕན་ཡན་ལག་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་ཀྱིས་བོད་མི་གཞོན་སྐྱེས་དང་རྩོམ་པ་པོ་སོགས་འདུ་འཛོམས་གནང་སྟེ། བཙོན་འོག་གི་རྩོམ་པ་པོ་གི་ཉིན་མོ་སྲུང་བརྩི་གནང་བ་གི་སྟེང། བོད་ནང་བཙོན་འོག་ཏུ་ཡོད་པ་གི་རྔ་བ་རྫོང་གི་རྩོམ་པ་པོ་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱིས་ང་ཚོ་སད་རན་ཟེར་བ་སོགས་བོད་མིའི་བདེ་སྡུག་དང་འབྲེལ་བ་གི་དེབ་གྲགས་ཅན་མང་བོ་བཏོན་པ་དང། ཁྱུང་མཆུ་རྫོང་གི་རྩོམ་པ་པོ་བཟང་དཀར་འཇམ་དབྱངས་ལགས་ནས་འཕགས་ཚགས་རྒོད་པ་གི་སྨྲ་སྐྱིད་ཟེར་བ་གི་དེབ་བཏོན་པ། གསེར་རྟ་རྫོང་གི་རྩོམ་པ་པོ་གངས་སྐྱེས་སྒྲུབ་པ་སྐྱབས་ལགས་ནས་དུས་ཀྱི་ན་ཟུག་དང་དེ་རིང་གི་མིག་ཆུ་ཟེར་བ་སོགས་བཏོན་ནས་བཙོན་ཁང་དུ་ཚུད་པ་དང། རྣམ་ཤེས་ལགས་ནས་སློབ་གསོ་དང་ཁོར་ཡུག་སྲུང་སྐྱོབ་ཀྱི་ལས་འགུལ་ཤུགས་ཆེས་སྤེལ་བ། རེབ་གོང་གི་རྩོམ་པ་པོ་རོང་བོ་དགེ་འདུན་ལྷུན་གྲུབ་ལགས་ཀྱིས། རྐང་གླིང་སྐྱ་བོ་དང་ཕྲེང་བ་ནག་པོ་སོགས་སྙན་དེབ་ཁག་གཅིག་བཏོན་ནས་སྙན་གྲགས་ཆེན་པོ་རྒྱས་པ་གིས་མཚོན། བོད་ནང་ལོ་མང་བཙོན་འཇུག་བྱས་པའི་རྩོམ་པ་པོ་ཁག་གཅིག་ངོ་སྤྲོད་བྱས་ཡོད་ཅིང། རྒྱལ་སྤྱིའི་ཕན་ཡན་ལག་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་ཀྱི་རྒྱུན་ལས་ཡེ་ཤེས་བསམ་གྲུབ་ལགས་ནས། བོད་ནང་གི་ཉེས་མེད་རྩོམ་པ་པོ་རྣམས་འཕྲལ་དུ་གློད་གྲོལ་དགོས་པ་དང། རྒྱ་ནག་གཞུང་གིས་དྲང་བདེན་མིན་པའི་སྲིད་བྱུས་ལག་བསྟར་བྱས་ཏེ། བོད་མི་དེ་འདྲ་མང་བོ་འཛིན་བཟུང་བཙོན་འཇུག་བྱས་པར་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་འགྲེལ་བརྗོད་གནང་གི་འདུག། བོད་ནང་གི་རྩོམ་པ་པོ་དེ་ཚོའི་གྲས་གཅིག་གློད་གྲོལ་ཐོབ་ཡག་དང་གཅིག་བདེན་པ་གཅིག་ད་དངོས་ཡོད་ཉེས་མེད་ཀྱི་ཐོག་ནས་དེ་འདྲའི་འཛིན་བཟུང་བྱས་བཞག་པ་ནི་དེ་ཚོ་ལ་ཨ་ནི་གཅིག་རྒྱལ་སྤྱིའི་ཐོག་ནས་ཡིན་པས་ནས་རྒྱབ་སྐྱོར་ཐོབ་པ་བྱེད་ཡ་དང་དེ་རྒྱབ་སྐྱོར་བྱེད་དགོས་ཡ་དང་དེ་ནས་རྒྱ་ནག་ངོས་ནས་ཡིན་པས་ནས་གཅིག་དྲང་བདེན་མིན་པའི་སྲིད་བྱུས་ཀྱི་ལག་བསྟར་བྱས་པའི་ཐོག་ནས་དེ་ནི་གཅིག་དེ་འདྲས་ཀྱི་ད་མི་མང་པོ་གཅིག་བཙོན་འཛིན་བཟུང་དང་བཙོན་འཇུག་བྱས་ཡ་འོ་ད་དེ་འདྲས་ཀྱི་གནས་སྟངས་དེ་ཚོ་ལ་ཨ་ནི་གཅིག་མཐའ་གཅིག་ཏུ་ངོ་རྒོལ་དང་ཨ་ནི་ང་ཚོ་ངོས་ནས་དགག་པ་ཞུ་གི་ཡོད།
གཞན་ཡང་བོད་མི་རྩོམ་པ་པོ་སྨིན་སྣང་མཛེས་ལགས་ནས་བོད་མི་གཞོན་སྐྱེས་རྩོམ་པ་པོ་རྣམས་ཀྱིས་མི་རབས་རྒན་པ་ཚོར་མིག་དཔེ་བལྟས་ཏེ། སོ་སོའི་སྨྱུག་རྩལ་ལ་བརྟེན་ནས་བོད་དོན་འཐབ་རྩོད་གནང་དགོས་པ་གལ་ཆེན་རེད་ཅེས་འགྲེལ་བརྗོད་གནང་གི་འདུག། རྒྱུ་དང་དཔལ་འབྱོར་ད་དེ་འདྲའི་སྒང་ནས་ཅིག་ཤུགས་ཅིག་བཏོན་མ་ཐུབ་ན་ནུས་པ་དེ་བཏོན་མ་ཐུབ་ན་སོ་སོའི་ནུས་པ་བཏོན་ཐུབ་ཡས་དེ་སོ་སོའི་ཅིག་སྨྱུ་གུ་གི་རྩལ་ལ་བརྟེན་ནས་ནུས་པ་བཏོན་ཐུབ་གི་རེད་འདུག་དེ་ང་ཚོ་ཡིན་ན་ཅིག་ག་རེ་ཟེར་དགོས་རེད་གཞོན་སྐྱེས་དེ་ཚོ་གིས་མི་རབས་རྒན་པ་གི་རྩོམ་པ་པོ་དེ་ཚོ་ལ་མིག་དཔེ་བལྟས་ནས་ཅིག་སྨྱུ་གུ་གི་རྩལ་ལ་བརྟེན་ནས་ཅིག་ང་ཚོ་གིས་ཅིག་འཐབ་རྩོད་ཅིག་བྱེད་དགོས་ཡ་ཡང་གལ་ཆེན་པོ་མཐོང་གི་འདུག། རྒྱལ་སྤྱིའི་ཕན་རྩོམ་པ་པོའི་མཐུན་ཚོགས་ཀྱིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་གི་ལོ་ནས་འགོ་བཙུགས་ཏེ་བཙོན་འོག་གི་རྩོམ་པ་པོ་གི་ཉིན་མོ་སྲུང་བརྩི་གནང་ཡོད་ཅིང། ཕན་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་གི་ལོར་གསར་དུ་བཙུགས་པ་ནས་བཟུང། ཡུ་རོབ་དང་ཨ་ཧྥེ་རི་ཁ་ཨེ་ཤ་ཡ་སོགས་ཀྱི་ནང་རྒྱལ་སྤྱིའི་ཕན་རྩོམ་པ་པོའི་མཐུན་ཚོགས་ཀྱི་ཚོགས་ཆེན་ཁག་ཏུ་བཅར་ཏེ། རྒྱ་ནག་གི་བཙོན་དུ་ཚུད་པ་གི་བོད་ཀྱི་རྩོམ་པ་པོ་ཚོ་གི་རྩོམ་འབྲི་དང་སྨྲ་བརྗོད་རང་དབང། འགྲོ་བ་མིའི་ཐོབ་ཐང་སོགས་ཀྱི་ཐད་དུ་གྲོས་ཆོད་སྔ་རྗེས་བཞག་ཐུབ་ཡོད་པ་རེད། གཞིས་སྒར་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། དེ་ནས་ཆུ་བཞི་སྒང་དྲུག་བསྟན་སྲུང་དྭང་བླངས་དམག་གི་སྒྲིག་འཛུགས་ཀྱི་སྐོར་གྱི་རྒྱལ་སྤྱིའི་རང་བཞིན་གྱི་དངོས་བྱུང་གློག་བརྙན་ཞིག་འཁྲབ་ཁྲིད་ཟིན་ཏེ་འགྲེམས་སྤེལ་གནང་གཏན་འཁེལ་ཡོད་པའི་སྐོར་ལ་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་མིའི་གློག་བརྙན་བཟོ་སྐྲུན་དང་འཁྲབ་ཁྲིད་པ་གཞན་ཕན་ཁྱིམ་གསར་ལགས་ཀྱིས་ཨ་མི་རི་ཀའི་ཧོ་ལི་ཝུད་གློག་བརྙན་བཟོ་སྐྲུན་ཁེ་གཉེར་ལས་ཁང་གི་གྲགས་ཆེ་བའི་པར་ལེན་སྒྱུ་རྩལ་བ་སྐུ་ཞབས Brandon Cox ལགས་གཙོས་པའི་རྒྱ་གར་བྷོ་ལི་ཝུད་གློག་བརྙན་བཟོ་སྐྲུན་ལས་ཁང་གི་པར་ལེན་སྒྱུ་རྩལ་བ་དང་བལ་ཡུལ་ན་གྲགས་ཆེ་བའི་པར་པ་སྐུ་ཞབས Shailendra སོགས་དང་ལྷན་དུ་མཉམ་ལས་ཀྱིས་བོད་བསྟན་སྲིད་མི་རིགས་དང་རང་དབང་སོགས་ཀྱི་ཆེད་དུ་རྒྱ་ནག་དམར་པོའི་གཞུང་གི་བཙན་འཛུལ་བ་རྣམས་བོད་ནས་མཐར་སྐྲོད་གཏོང་ཆེད་མ་བགྲོས་བསམ་པ་གཅིག་མཐུན་གྱིས་འགོ་འཛུགས་གནང་བའི་ཆུ་བཞི་སྒང་དྲུག་བསྟན་སྲུང་དྭང་བླངས་དམག་གི་སྒྲིག་འཛུགས་ཀྱི་དངོས་བྱུང་ལོ་རྒྱུས་གློག་བརྙན་གྱི་ལེའུ་དང་པོའི་བརྙན་ཕབ་ཡོངས་སུ་གྲུབ་ཟིན་ཏེ། ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་ལྔ་པའི་ནང་དངོས་སུ་འགྲེམས་སྤེལ་གནང་རྒྱུ་ཡིན་འདུག། ཁམས་ཕྱོགས་ལ་མང་པོ་ཅིག་འཛིངས་ཡོད་རེད་དེ་དུས་སྔ་མ་ཁམས་ཕྱོགས་ལའི་མང་པོ་ཅིག་འཛིངས་ཡོད་རེད་དེ་ནས་ད་ཆུ་བཞི་སྒང་དྲུག་དེ Group དེ་རུ་ཁག་དེ་བཟོ་ཡག་དེ་ལྔ་བཅུ་ང་བརྒྱད་ནས་རེད་ད་ངེད་ཀྱི་ལེའུ་དང་པོ་སྦུག་ལ་ལྔ་བཅུ་ང་བརྒྱད་ནས་ང་དགུ་སྐུ་མདུན་ཆིབས་བསྒྱུར་གནང་རྒྱ་གར་སྐུ་མདུན་ཆིབས་བསྒྱུར་གནང་བ་བར་དུ་དེ་བར་དུ་ལེའུ་དང་པོ་དེ་རེད་ད་དེ་སྦུག་ལ་ད་དཀའ་ངལ་འཕྲད་རྒྱུ་དང་དམག་འཛིང་རྒྱུ་དང་ཅིག་མང་པོ་ཅིག་ཡོད་རེད། ཨ་ནི་ལེའུ་གཉིས་པ་དེ་སྐུ་མདུན་ཆིབས་བསྒྱུར་གནང་ཚར་ནས་ད་ལེའུ་གཉིས་པ་སྦུག་ལ་ཡང CIA གི་ད Training དང་མང་པོ་བྱས་ཡོད་རེད་བ Colorado Camp Hale དང་དེ་བཅས་ལ་མང་པོ་ཅིག་བྱུང་ཡོད་རེད་ཨ་ནི་ལེའུ་གསུམ་པ་ཡོད་རེད་ལེའུ་བཞི་པ་ཡོད། གཞན་ཕན་ཁྱིམ་གསར་ལགས་ཀྱིས་འཁྲབ་ཁྲིད་དང་བཟོ་སྐྲུན་རྩོམ་སྒྲིག་གནང་བའི་ཆུ་བཞི་སྒང་དྲུག་བསྟན་སྲུང་དྭང་བླངས་དམག་གི་སྒྲིག་འཛུགས་སྐོར་གྱི་རྒྱལ་སྤྱིའི་རང་བཞིན་གྱི་དངོས་བྱུང་གློག་བརྙན་དེ་བཞིན་ལེའུ་བཞི་ལ་དབྱེ་ཡོད་པ་འདི་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་དམག་གི་སྒྲིག་འཛུགས་དེ་ཉིད་ཐོག་མར་དབུ་འཛུགས་གནང་བ་ནས་བཟུང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་དུ་འབྱོར་ཏེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་བར་གྱི་ལོ་རྒྱུས་གསལ་ཡོད་པ་དང། ཉེ་ལམ་འཁྲབ་ཟིན་པའི་ལེའུ་དང་པོའི་རིང་ཚད་ལ་ཆུ་ཚོད་གཉིས་ལྷག་ཙམ་ཡོད་པ་མ་ཟད་གློག་བརྙན་འཁྲབ་ཁྲིད་ཀྱི་མི་སྣ་གཙོ་བོ་རྣམས་ནི་བོད་མི་ཡིན་འདུག་ཆུ་བཞི་སྒང་དྲུག་གི་དབུས་སྤྱི་ཁྱབ་བཀོད་འདོམས་པ་དང་དམག་སྤྱི་ཨ་འབྲུག་ཚང་མགོན་པོ་བཀྲ་ཤིས་མཆོག་ནི་བོད་བསྟན་སྲིད་མི་རིགས་དང་བཅས་པའི་རང་དབང་སླར་གསོའི་ཆེད་དུ་རྒྱ་ནག་དམར་ཤོག་ལ་དྲག་པོའི་ཕར་རྒོལ་བྱེད་མཁན་གཙོ་གྲས་ཤིག་ཡིན་པ་དང། གློག་བརྙན་ནང་ཁོང་འཁྲབ་སྟོན་གནང་མཁན་ནི་ཨ་མི་རི་ཀའི་ཀ་ལི་ཧྥོར་ནི་ཡ་མངའ་སྡེའི་ནང་གནས་བཞུགས་བསྟན་འཛིན་དོན་གྲུབ་ལགས་ཡིན་འདུག་ཅིང།

ཨ་ད་ག་རང་བོད་པ་གི cause རང་ད་ག་རང་གི་ན་ནི་མ་སྒྲུང་འདི་བཤད་ཡག་གི་འོ་འདི planning ད་ག་རང་ཡིན། ཆུ་བཞི་སྒང་དྲུག་བསྟན་སྲུང་དྭང་བླངས་དམག་གིས་རྒྱ་དམར་གྱི་བཙན་འཛུལ་ལ་འགོག་རྒོལ་དམག་འཐབ་བྱས་པའི་ལོ་རྒྱུས་ནང་བོད་ཀྱི་བུད་མེད་ཁག་ཅིག་གིས་དམག་གི་སྒྲིག་འཛུགས་དེ་ཉིད་ལ་གཞོགས་འདེགས་ཞུས་པའི་སྐོར་ལོ་རྒྱུས་ནང་གསལ་ཡོད་པ་བཞིན་རྒྱ་གར་ཤར་ཕྱོགས་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་སུ་སྐྱེ་འཚར་བྱུང་བའི་པད་མ་མཚམས་གཅོད་ལགས་ཀྱིས་ཆུ་སྒང་དམག་གིས་རྒྱ་དམར་ལ་ཕར་རྒོལ་བྱས་པའི་སྐབས་ཨ་མོ་ཞེས་པའི་བུད་མེད་དེ་ཡིས་དམག་འཁྲུག་སྐབས་བློ་སྟོབས་ཆེན་པོ་ཡིས་ཕྲུ་གུ་དང་བུད་མེད་སྲུང་སྐྱོབ་ཇི་ལྟར་བྱས་པའི་སྐོར།

ང་ལྟ་བུ་ནི་ད་ཆུ་བཞི་སྒང་དྲུག་ལབ་ནི་ཡོད་པ་ཧ་གོ་གི་ཡོད་ད་ཡིན་ན་ཡང་ཆུ་བཞི་སྒང་དྲུག་ནང་ལོགས་ད་དངོས་སུ་ང་ཚོ་ལྟ་བུ warrior ནི་བཟོ་ཡོད་ར་ཁོང་ཚོ་གི་དཀའ་ལས་ག་འདྲ་བརྒྱབ་ཡོད་མེད་ཨ་ནི་ཁོང་ཚོ་ནང་མི་ལ་ག་རེ effect སྐྱེ་ཡིན་མེད་ཨ་ནི་སྐུ་མདུན་ད་བོད་ནས་རྒྱ་གར border ལ་འཁྱོལ་དུས་བསམ་པ་ལ emotion ཅིག་ཡོད་ར་དེ་ང་ཚོ་གོ་དུས་ཡོད་ར་མ་རེད་ད་ད་ལྟ་ལྟད་མོ་འདི་བྱེད་དུས་བསམ་པ་ལ་དངོས་སུ་ང་ཚོ་ཚོར་ཐུབ་ད་ཚང་མ་མིག་མདུན་ལ་མཐོང་དུ་དུས་བསམ་པ་ང་རང་དངོས་སུ་ད་བོད་ལ་རང་ཡོད་དུས་རྒྱུ་ཨ་ནི་ངའི་མིག་མདུན་ལ་ཁོང་རང་ད་ཀུན་ཏུ་ཕ་ནི་ནས་ཕེ་སྒྱོ་དང་འོ་རེར་ཚང་མ་ཅིག་དཀའ་ལས་རྒྱག་བསྡད་སྒྱོ་དང་ནང་མི་ཁ་བྲལ་སྒྱོ་དང་དེ་ཚང་མ་དངོས་སུ་ཚོར་ཐུབ་སྒྱོ་ན་ཞིག་ང་རང་ཚོ་ར་ཡོད་ཆགས་ཏེ་དལ་མོ་འཁྲབ་འཁྲབ་འཁྲབ་འཁྲབ་བསམ་པ་ལ།
ཡང་འདི་དང་ཕྱོགས་མཚུངས་རྒྱ་ནག་དམར་པོའི་གཞུང་གིས་བོད་ལ་བཙན་འཛུལ་བྱས་པའི་སྐབས་བོད་ཀྱི་དགོན་སྡེ་ཁག་དང་གྲྭ་བཙུན་སྟོང་ཕྲག་མང་པོར་གནོད་སྐྱོན་ཚབས་ཆེན་བཏང་ཡོད་པ་མ་ཟད་དགེ་འདུན་པ་མང་པོ་ཞིག་ཀྱང་བསྟན་སྲུང་མི་རིགས་ཀྱི་ཆེད་དུ་ཆུ་སྒང་སྒྲིག་འཛུགས་ནང་མཉམ་ཞུགས་བྱས་ཡོད་པ་རེད། ད་རེས་གློག་བརྙན་དེ་ཡི་ནང་རྒྱ་ནག་གི་བཙན་རྒོལ་ལ་ཕར་རྒོལ་བྱེད་མཁན་དགེ་འདུན་པ་ཞིག་གི་ལོ་རྒྱུས་དུམ་བུ་ཞིག་མེག་སི་ཀོ་གནས་བཞུགས་དཔལ་ལྡན་སྡེ་ཁང་ལགས་ཀྱིས་འཁྲབ་སྟོན་གནང་འདུག།
ད་ང་ཁ་རས་མཁན་པོ་གཅིག་བྱས། འདི་ནས་མཁན་པོ་ནས་ནི། དམག་མི་ལ་རྫུས་བྱས་ཆུ་བཞི་སྒང་དྲུག་ལ་འབྱོན་བྱིན། འདི་ཀྱི་སྟབས་མེད་འབྲུག་ཆགས་ཀྱི་འདུག་ར། ད་འདི་དྲལ་འདི་བྱས་ལ་མུ་རུ་དོན་མེད་ར། སྤྱིར་ལོ་རྒྱུས་ནི་རྒྱལ་ཁབ་གང་ཞིག་གི་སྤྱི་ཚོགས་ཀྱི་འགྱུར་འགྲོས་དང་དུས་རབས་ཀྱི་འཕེལ་ཕྱོགས་བཅས་ཀྱི་ནང་བཙན་འཛུལ་དང་འགོག་རྒོལ། ནང་འཁྲུག་དང་ཕྱི་འཐབ། འཛུགས་སྐྲུན་དང་འཕེལ་རྒྱས་སོགས་མདོར་ན་མི་རིགས་དེ་ཡི་བྱུང་འདས་ཀྱི་སྣང་བརྙན་གསལ་བའི་མེ་ལོང་ལྟ་བུ་ཞིག་ཡིན་པ་མ་ཟད་མདུན་ལམ་གསལ་བའི་སྒྲོན་མེ་ཞིག་ཀྱང་ཡིན་པས་གློག་བརྙན་བཟོ་སྐྲུན་པ་གཞན་ཕན་ཁྱིམ་གསར་ལགས་ཀྱིས་སྒྱུ་རྩལ་གྱི་ལམ་ནས་བོད་མིའི་དངོས་བྱུང་ལོ་རྒྱུས་བོད་མིས་རང་ངོས་ནས་འཁྲབ་སྟོན་དང་བཟོ་སྐྲུན་རྩོམ་སྒྲིག་བྱས་ཏེ་འཛམ་གླིང་ལ་གསལ་སྟོན་བྱེད་རྒྱུར་དམིགས་ཡུལ་དེ་བཞིན་ལོ་མང་གོང་ནས་ཡོད་འདུག། བོད་སྦུག་ལ་ཡོད་མཁན་དེ་ཚོ་གི་བཙན་བྱོལ་སྦུག་ལ་བོད་པ་དེ་ཚོ་ཨི་འདྲས་འདུག་བོད་དོན་དོན་དག་ལ་བོད་ཀྱི་དོན་དག་ལ་ད་ནི་བོད་པ་ཚང་མ་རུག་ནས་འདི་འདྲས་བཟོས་བཞག་དམིགས་བསལ་གྱི་ད་ལོ་ཆུང་བ་དེ་ཚོ་རེད་ཨ་ནི་ང་ཚོ་ཚང་མ་གི་དེ་འདྲ་བྱེད་ན། སྐུ་མདུན་གྱི་འགན་དེ་ང་ཚོ་གི་སྐུ་མདུན་ལ་བསྟོད་ར་གཅིག་པོ་བཏང་དཔེ་ལེགས་གཅིག་པོ་འཁྲབ་འགྲིག་མ་རེད་འགན་དེ་ང་རང་ཚོ་སོ་སོ་དཔུང་པ་སྒང་ལ་འཁྱེར་ཨ་ནི་ང་ཚོ་མཐར་སྐྱེལ་ཡ་དེ་ང་ཚོ་གི་འགན་དེ་ང་ཚོ་གི་ར་སྒྲོམ་དེ་ང་ཚོ་རེད་ལུང་པ་ང་ཚོ་གི་ཤོར་རེད་ལུང་པ་ང་ཚོ་གི་ཤོར་དུས་ག་ལ་ལུང་པ་ཚུར་ལེན་ཡ་གི་འབད་བརྩོན་དེ་ང་ཚོས་བྱེད་དགོས་རེད། ཨ་ནི་རོགས་པ་གཞན་པ་ཚང་མར་བྱེད་ཆོག་གོ་ར་བ། གཞན་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོ་ཡི་ཟླ་བ་དྲུག་པའི་ཚེས་བཅུ་དྲུག་ཉིན་བོད་ལྷོ་ཁ་ལྕགས་རྩ་གྲི་གུ་ཐང་དུ་ཨ་འབྲུག་ཚང་མགོན་པོ་བཀྲ་ཤིས་མཆོག་གི་སྣེ་ཁྲིད་འོག་བོད་ཆོལ་ཁ་གསུམ་གྱི་ས་ཁུལ་ཡོངས་ནས་དཔའ་མཛངས་རྟུལ་ཕོད་ཅན་གྱི་དཔའ་རྒོད་རྣམས་ལྷན་འཛོམས་ཀྱིས་ཆུ་སྒང་བསྟན་སྲུང་དང་བླངས་དམག་གི་སྒྲིག་འཛུགས་དེ་ཉིད་བཙུགས་ཏེ་ད་ཆ་མི་ལོ་ཧྲིལ་པོ་དྲུག་ཅུ་རེ་ལྔ་འགོར་གྱི་ཡོད་ཅིང་ཉེ་རབས་བོད་ཀྱི་ལོ་རྒྱུས་ནང་རྒྱལ་ཁབ་དང་རང་དབང་འཐབ་རྩོད་ནང་དམག་གི་སྒྲིག་འཛུགས་ཀྱིས་ཁ་གཏད་གདོང་ལེན་བྱས་པའི་དམིགས་བསལ་ལེ་ཚན་ཞིག་ཆགས་ཡོད་པ་མ་ཟད།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་དབྱིན་ཡུལ་ནང་གི་བོད་པའི་སྨན་ཞབས་ཚན་པའི་སྐུ་ཚབ་བསམ་གཏན་ཆོས་སྒྲོན་ལགས་དང་སྨན་ཞབས་པ་བདེ་སྐྱིད་དཔལ་འཛོམས་ལགས་རྣམ་གཉིས་ནས་དབྱིན་ཡུལ་རྒྱལ་པོ Charles མཆོག་དང་མཇལ་འཕྲད་གནང་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་གནང་གི་རེད།
འདི་ཚེས་བཅུ་བཞིའི་ཉིན་ཨིན་ཡུལ་རྒྱལ་པོ་ཅཱལ་གསུམ་པ་མཆོག་དགུང་གྲངས་བདུན་ཅུ་དོན་ལྔ་ལ་ཕེབས་པའི་སྐུའི་འཁྲུངས་སྐར་ཉིན་གྱི་མཛད་སྒོའི་ཐོག་ཨིན་ཡུལ་ནང་གི་གཞུང་གི་སྨན་ཁང་ཁག་འདྲ་མིན་གྱི་སྨན་ཞབས་པ་ཁྱོན་བཞི་བརྒྱ་ལྷག་ཨིན་ཡུལ་རྒྱལ་པོའི་ཕོ་བྲང་དུ་གདན་ཞུ་གནང་ཡོད་པ་བཞིན་ཨིན་ཡུལ་ནང་གི་བོད་པའི་སྨན་ཞབས་ཚན་པའི་སྐུ་ཚབ། སྨན་ཞབས་པ་བསམ་གཏན་ཆོས་སྒྲོན་ལགས་དང་སྨན་ཞབས་པ་བདེ་སྐྱིད་དཔལ་འཛོམས་ལགས་རྣམ་གཉིས་ནས་ཨིན་ཡུལ་རྒྱལ་པོ་ཅཱལ་གསུམ་པ་མཆོག་དང་མཇལ་འཕྲད་ཀྱིས་ཁོང་ལ་བོད་མིའི་ངོ་བོ་མཚོན་བྱེད་དུ་དཀར་གཙང་མཇལ་དར་འབུལ་ཡོད་པ་རེད་འདུག་དེའི་སྐོར་སྨན་ཞབས་པ་བསམ་གཏན་ཆོས་སྒྲོན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་བརྒྱུད་གསུངས་དོན། བདག

གོ་སྐབས་ཡག་པོ་སོ་སོའི་བོད་པ་ཡིན་པའི་གི Represent བྱེད་ཐུབ་པ་བྱེད། ཨཱ་ནི་དེའི་སྒང་ཐོག་ལ Nurses མང་པོ་ཅིག་ཕར་ཐུག་ན། ཨཱ་ནི King Charles མཇལ་ནས་ཧ་ཅང་གི་ཡག་པོ་བྱུང་སོང་ལའང།
དབྱིན་ཡུལ་བོད་པའི་སྨན་ཞབས་ཚན་པ་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་གསར་འཛུགས་གནང་པ་ཞིག་དང་བོད་པའི་སྨན་ཞབས་ཚན་པ་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་དབྱིན་ཡུལ་ནང་ལོ་རེ་བཞིན་བོད་པའི་སྨན་ཞབས་པ་གསར་པ་ཡོང་མཁན་མང་པོ་ཞིག་ཡོད་པ་དང་ཁོང་རྣམ་པར་ལམ་སྟོན་དང། རོགས་སྐྱོར་གནང་རྒྱུ་དང་ལྷག་པར་དུ་དབྱིན་ཡུལ་གཞུང་ནས་སྨན་ཞབས་པའི་ཆེད་ལས་པ་ཚོ་ལ་དམིགས་བསལ་གྱི་གོ་སྐབས་འབུལ་བཞིན་པ་དེ་དག་དམ་འཛིན་གནང་ཐུབ་རྒྱུའི་ཆེད་དུ་ཡིན་པ་ཁོ་མོས་མུ་མཐུད་གསུངས་དོན།
ད་བྱུང་ཡ་དེ་མིན་ཁ་སང་ང་ཚོའི Nurses མང་པོ་ད་དབྱིན་ལན་གཞུང་ལ Nurses ཧ་ཅང་གི་མང་པོ་ལུང་པ་འདྲ་མི་འདྲ་ནས Nurses འདུག་པ་ལ་ཚང་མ་གཅིག་བྱེད་ཡ་མ Networking བྱེད་ཡ་དང་ཨ་ནི་ང་རང་ཚོ་སྤྱི་ཚོགས་ནང་ནས་རྒྱབ་སྐྱོར་ན་ཧ་ཅང་གི་གལ་ཆེན་པོ།

ད་ལྟའི་ཆར་དབྱིན་ཡུལ་བོད་པའི་སྨན་ཞབས་ཚན་པའི་ནང་བོད་པའི་སྨན་ཞབས་པ་བརྒྱད་ཅུ་གྱ་དགུ་ཡོད་པ་དང་ད་བར་ཚང་མ་མཉམ་རུབ་ཐོག་ཕྱག་ལས་གང་ཡོང་གནང་ནས་ཚན་པ་དེའི་བརྒྱུད་དབྱིན་ཡུལ་ནང་གི་བོད་མིར་ཕན་ཐོགས་རྒྱ་ཆེ་ཞིག་སྒྲུབ་བཞིན་ཡོད་པ་མ་ཟད་དབྱིན་ཡུལ་ནང་བོད་དོན་སྐོར་ངོ་སྤྲོད་གནང་བཞིན་ཡོད་པ་གསུང་གི་འདུག། ད་ང་ཚོ Association གྱེས་མ་རེད་ང་ཚོ་ལས་ཀ་ཁ་ཤས་དངོས་གནས Association གྱི་པ་བ་བྱེད་ཀྱི་གནང་བྱེད་ཀྱི་ཡོད་ད། ཏང་ཆེན་པོ་དང་ཆུང་ཆུང་ལོ་ཀ་ཡིན་ན་ཁེ་ཕན་ཧ་ཅང་གི་ཡག་པོ་ཡོང་གི་ཡོད་རེད་བོད་པའི་སྐོར་ལ་ཧ་མ་གོ་མཁན་མང་པོ་ཅིག་བོད་པའི་སྐོར་ལ་ཧ་གོ་གི་ཡོད་རེད Nurses ཐོར་བུ་དུང་ཟུར་བ། ཨམ་བོད་པའི་སྐོར་ལ་མང་པོ་ཅིག་ཧ་གོ་གི་ཡོད་རེད། བསམ་གཏན་ཆོས་སྒྲོན་ལགས་དབྱིན་ཡུལ་ནང་སྨན་ཞབས་པའི་ཕྱག་ལས་གནང་ནས་ལོ་བཅོ་བརྒྱད་ལྷག་ཕྱིན་ཡོད་པ་དང་ད་ལྟའི་ཆར་ཁོ་མོ་དབྱིན་ཡུལ་ནང་གི་ས་གནས་སྨན་ཁང་ཞིག་ཏུ་ཕྱག་ལས་གནང་མུས་ཡིན་པ་མ་ཟད་ཞོར་དུ་དབྱིན་ཡུལ་ནང་གི་དཔེ་མཛོད་ཁང་ཞིག་ཏུ་བོད་དོན་གོ་རྟོགས་དང་འབྲེལ་བའི་ཕྱག་ལས་གནང་གི་ཡོད་པ་རེད་འདུག།

འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་མུ་མཐུད་དེ་གསན་ཞུ་རོགས་གནང། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་མི་མང་སྤྱི་འཐུས་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་མཆོག། འཇར་མ་ནི་ནང་ཟླ་བ་འདིའི་ཚེས་ལྔ་ནས་བཅུ་གཅིག་བར་སྐོར་སྐྱོད་ཀྱི་ལས་རིམ་ཁག་ལེགས་གྲུབ་ཟིན་པའི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་འཇར་མ་ནི་ནང་ལྷོ་ཨེ་ཤི་ཡའི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆུང་གི་ཤེས་ཡོན་སྐོར་སྐྱོད་ཀྱི་ལས་གཞིའི་ནང་མཉམ་ཞུགས་གནང་བ་སོགས་ཀྱིས་ཡུལ་དེའི་ནང་གི་མཛད་འཆར་ཁག་ལེགས་གྲུབ་བྱུང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་དོན་ལྟར་ན་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་མཆོག་གིས། ཡུ་རོབ་ཁུལ་གྱི་རྒྱལ་ཁབ་ཆེ་གྲས་འཇར་མ་ནི་ནང་ལྷོ་ཨེ་ཤི་ཡའི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆུང་གི་གོང་ཞུས་ལས་གཞིའི་ནང་སྤྱི་ཟླ་བཅུ་པའི་ཚེས་ལྔ་ནས་བཅུ་གཅིག་བར་མཉམ་ཞུགས་གནང་ཡོད་པ་དང། སྐུ་ཚབ་ཚོགས་ཆུང་དེའི་ནང་རྒྱ་གར་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ Surjit Kumar མཆོག་དང།

སྤྱི་ཟླ་བཅུ་པའི་ཚེས་དྲུག་ནས་བདུན་བར་འཇར་མ་ནིའི་རྒྱལ་ས་འབར་ལིན་ནང་གི་མཛད་འཆར་ཁག་ལེགས་གྲུབ་ཟིན་པའི་རྗེས་སུ་ཕྱི་ཚེས་བརྒྱད་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་མཆོག་གཙོས་པའི་ལྷོ་ཨེ་ཤི་ཡའི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆུང་གི་ཚོགས་མི་རྣམས Mainz གྲོང་ཁྱེར་ནང་ཕེབས་ཐོན་གནང་ནས Haus Burgund ཞེས་པའི་ནང་ཆེད་ཕེབས་གནང་སྟེ་དེའི་འགན་འཛིན Laurent ཝེ་ལི་ལགས་ཀྱི་ལྷན་དུ་ཡུ་རོབ་མཉམ་འབྲེལ་དང་ས་ཁུལ་མཉམ་འབྲེལ་ཞེས་པའི་བརྗོད་གཞིའི་ཐོག་བཀའ་བསྡུར་ལྷུག་པོ་གནང་འདུག། དེ་ནས་སྤྱི་ཟླ་བཅུ་པའི་ཚེས་དགུ་ཉིན་སྐུ་ཚབ་ཚོགས་ཆུང་གི་ཚོགས་མི་རྣམས་འཇར་མ་ནིའི་གཞུང་གི་བརྙན་འཕྲིན་ལས་ཁང། Zweites Deutsches Fernsehen། ཞེས་པར་ཕེབས་ནས་གཟིགས་སྐོར་གནང་བ་དང། བརྙན་འཕྲིན་ལས་ཁང་དེའི་རྒྱལ་སྤྱིའི་གནད་དོན་དང་འབྲེལ་ཡོད་སྡེ་ཚན་གྱི་ཕྱི་དྲིལ་ལས་དོན་ཚན་པའི་འགན་འཛིན Wouck Behrensmeyer ལགས་དང། ལས་བྱེད་ཧི་ཀོ་ཝན་ལགས་རྣམ་གཉིས་ཀྱི་ལྷན་དུ་འཇར་མ་ནིའི་གསར་ལམ་ཁག་གི་སྐོར་བཀའ་བསྡུར་གནང་བའི་རྗེས་སུ། མངའ་སྡེའི་གྲོས་ཚོགས། Landtag Rheinland། Palatinate ནང་སྐུ་ཚབ་ཚོགས་ཆུང་གི་ཚོགས་མི་རྣམས་ཕེབས་པ་དང་སྐབས་དེར་འཇར་མ་ནིའི་གྲོས་ཚོགས་འཐུས་མི Philipp Fernis ལགས་ཀྱིས་ཁོང་རྣམས་ལ་སྤྱི་མཐུན་ལམ་ལུགས་དང་མངའ་སྡེའི་གྲོས་ཚོགས་ཀྱི་འགན་འཁྲི་ཞེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་བའི་རྗེས་སུ། ལྷོ་ཨེ་ཤི་ཡའི་གྲོས་ཚོགས་ཀྱི་སྐུ་ཚབ་འཐུས་མི་རྣམས་ཀྱིས་མངའ་སྡེའི་གྲོས་ཚོགས་ནང་གཟིགས་སྐོར་གནང་བ་དང། དེའི་རྗེས་སུ་འཇར་མ་ནི་དཔལ་འབྱོར་དང་འགྲིམ་འགྲུལ། ཞིང་ལས་ལས་ཁུངས་ལ་གཟིགས་སྐོར་ཕེབས་པའི་རྗེས་སུ་ལྷོ་ཤར་ཨེ་ཤི་ཡ་དང། དབུས་ཨེ་ཤི་ཡ་དེ་བཞིན་དབུས་ཤར་ཨེ་ཤི་ཡའི་ཁུལ་གྱི་སློབ་སྟོན་པ་ཀེ་ཐི་རིན་ལགས་ཀྱི་ལྷན་དུ་མཇལ་འཕྲད་གནང་འདུག་ཡང་ཕྱི་ཟླ་བཅུ་པའི་ཚེས་བཅུ་ཉིན

Dirk Alsentzer ལགས་དཔལ་འབྱོར་ཡར་རྒྱས་དང་ས་ཁང་ལས་ཁུངས་ཀྱི་འགན་འཛིན Michel ལགས་མཇལ་འཕྲད་གནང་སྟེ་གྲོང་སྡེ་ལྷན་ཚོགས་ཀྱི་ལས་དོན་སྐོར་བཀའ་བསྡུར་གནང་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་གོང་ཞུས་མི་སྣ་ཁག་མཇལ་འཕྲད་གནང་སྐབས་ཁོང་རྣམས་ལ་བོད་དོན་སྐོར་སྙན་སེང་ཞུས་པ་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་གཏུག་གི་ཡིག་ཆ་ཁག་ཕུལ་བ་མ་ཟད་ཁོང་རྣམས་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལྗགས་རྩོམ་མཛད་པའི་ཕྱག་དེབ་ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་ཞེས་པའི་ཕྱག་དེབ་ཕྱག་རྟགས་ཚུལ་དུ་ཕུལ་འདུག་དེ་ནས་སྤྱི་ཟླ་བཅུ་པའི་ཚེས་བཅུ་གཅིག་ཉིན་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་འཇར་མ་ནིའི་རོགས་ཚོགས། Friedrich Naumann། ཐེབས་རྩའི་ལྷོ་ཨེ་ཤི་ཡའི་སྡེ་ཚན་གྱི་འགན་འཛིན། Doctor། ཀར་སྟེན་ལིན་ལགས་ཀྱི་ལྷན་དུ་འཇར་མ་ནི་གྲོང་ཁྱེར་ཧྥ་རེང་ཧྥུརྟ་ནང་རྟེན་གཞི་གནང་བའི་བོད་ཁང་ནང་འཚམས་གཟིགས་ཕེབས་པའི་རྗེས་སུ་ཧྥ་རེང་ཧྥུརྟ་ནས་མཁའ་ལམ་བརྒྱུད་རྒྱ་གར་གྱི་རྒྱལ་ས་ལྡི་ལི་ཕྱོགས་སུ་ཕེབས་ཐོན་གནང་ཡོད་པའི་གནས་ཚུལ་འདུག་གོང་ཞུས་གནས་ཚུལ་སྐོར་ལ་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་མཆོག་ལ་ཞལ་པར་བརྒྱུད་གནས་འདྲི་ཞུ་ཐབས་ཞུས་ཀྱང་ཞལ་པར་མཐུད་ཐུབ་མ་སོང་ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རིགས་བསོད་ནམས་ལྷ་མོ་ཡིན། དེ་ནས་ཆེད་བསྒྲིགས་ལེ་ཚན་ནང། རྒྱ་གར་ཚན་རིག་པ་ཁག་ཅིག་ནས་རིགས་རྒྱུད་ལ་དཔྱད་ཞིབ་གནང་བའི་གྲུབ་དོན་སྙན་ཐོའི་ནང། རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེ་ཞེས་བཀོད་པར་བརྟེན། ཉེ་ལམ་རྒྱ་ནག་གིས། ཨ་རུ་ན་ཅལ་མངའ་སྡེ་ནི་རྒྱ་ནག་གི་ཁོངས་གཏོགས་ཡིན་པའི་ས་བཀྲ་དང་འགལ་འགྲོ་གི་ཡོད་སྟབས། རྒྱ་ནག་གི་ཚན་རིག་དུས་དེབ་ནང་འགྲེམས་སྤེལ་བྱ་རྒྱུར་ཕྱིར་འཐེན་བྱ་དགོས་བྱུང་ཡོད་པའི་སྐོར། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ལ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ཐེངས་འདིའི་ཆེད་བསྒྲིགས་ལེ་ཚན་ནང་ཉེ་ཆར་རྒྱ་གར་གྱི་ཚན་རིག་མཁས་པ་སྐུ་ཞབས Mukesh Thakur ལགས་དང Lalit Kumar Sharma ལགས་དེ་བཞིན Avijit Ghosh ལགས་བཅས་ཀྱིས་བོད་དང་རྒྱ་གར་བྱང་ཤར་ཁུལ་དུ་མཐོང་རྒྱུ་ཡོད་པའི White Cheek Macaque འམ་བོད་སྐད་ནང་ཡོངས་གྲགས་སུ་སྤྲེའུ་མེ་ཀ་ཞེས་པའི་རྒྱུད་པ་དང་རིགས་རྒྱུན་ཕྲ་རྫས་ལ་དཔྱད་ཞིབ་གནང་བའི་གྲུབ་དོན་སྙན་ཐོ་ནང་ཨ་རུ་ནཱ་ཅལ་ཞེས་འཁོད་ཡོད་སྟབས་ཁོང་རྣམ་པའི་གྲུབ་དོན་སྙན་ཐོ་དེ་བཞིན་རྒྱ་ནག་གིས་པར་སྐྲུན་བྱེད་བཞིན་པའི་རྒྱལ་སྤྱིའི་རང་བཞིན་གྱི་ཚན་རིག་དུས་དེབ Wildlife Letters ཞེས་པ་དེའི་ནང་ནས་ཕྱིར་འཐེན་བྱེད་དགོས་བྱུང་འདུག། བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་ལྷན་དུ་ད་རེས་རྒྱ་ནག་གི་བྱེད་བབ་དེ་དང་འབྲེལ་བའི་སྐོར་བཀའ་འདྲི་ཁག་ཅིག་ཞུས་པ་ཡིན།
ད་རྒྱ་གར་གྱི་ཚན་རིག་ཉམས་ཞིབ་པའི་ཨ་ནི་ཉམས་ཞིབ་སྙན་ཐོ། ནང་ལོགས་ལ་ཡང་ཨ་ནི་རྒྱ་གར་གྱི་མངའ་སྡེ་ཨ་རུ་ན་ཅལ་བྲིས་ཨ་ནི་འདུག་ཟེར་ནས་རྒྱ་ནག་གིས་ཕྱིར་འཐེན་བྱེད་དགོས་ཡོད་ཞེས་དེ་ཡིན་པ་ཡིན་ན། ད་སྤྱིར་བཏང་ཅིག་འདི་གནས་ཚུལ་གསར་པ་ཞིག་རེད་བསམ་གི་མི་འདུག་ཡིན་པ་ཡིན་ན་ད་ལྟའི་གི་ད་ཅིག་འཛམ་གླིང་ཆབ་སྲིད་གི་འགྱུར་འགྲོས་རེད་ད་ག་ནང་བཞིན་རྒྱ་ནག་གི་ཕྱི་སྲིད་རེད་ཨ་ནི་ད་ལྟ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཨ་རི་ལ་འགྲོ་ཡག་གི་འཆར་གཞི་ཅིག་ཡོག་རེད་ཨ་དེ་ཚོ་དང་འབྲེལ་བ་ཡོག་རེད་བསམ་གི་འདུག་མ་གཏོགས་ཅིག་གི་དེ་རྒྱ་ནག་གིས་ཡང་རྟོག་བཟོ་བྱས་པ་དང་གསར་པ་བཟོས་པ་དང་དེ་འདྲ་གང་ཡང་མ་རེད་དེ། གཅིག་སྟོང་དགུ་བརྒྱ་དྲུག་ཅུ་གཡས་གཡོན་ནས་བྱས་ཨ་ནི་རྒྱ་ནག་གིས་བཤད་ཡ་ལ་ཡ། ཨ་ནི་རྒྱ་གར་བྱང་ཤར་ཁུལ་གྱི་མངའ་སྡེ་ཨ་རུ་ན་ཅལ་དེ་ཨ་ནི་རྒྱ་ནག་གི་ཆ་ཤས་ཡིན་པ་ཅིག་ལ་ཡ། རྒྱ་ནག་གིས་ད་ལྟ་བར་དུ་ངོས་འཛིན་བྱས་བསྡད་ཡོད་རེད། མ་འོངས་པ་ལ་ཡང་ངོས་འཛིན་འདུག་སེ་བྱས་ནས་རབ་དང་རིམ་པ་བྱས་བསྡད་ཀྱི་རེད་བསམ་གྱི་འདུག་དེ་ལྟར་རྒྱ་ནག་གིས་དུས་དང་རྣམ་པ་ཀུན་ཏུ་ཨ་ནི་རྒྱ་གར་ལ་ཡ་རྩོད་གཞི་བཟོ་ཡ་གི་ཨ་ནི་རྒྱུ་དང་རྐྱེན། གནད་འགག་ཅིག་ཆགས་བསྡད་ཡོད་རེད་ད་ལྟའི་ཆར་ལ་ཡང། ད་འདས་པའི་ལོ་ཤས་ནང་ལོགས་ལ་ཡང། ཨ་རུ་ན་ཅལ་ནས་ཡིན་པའི་རྩེད་འགྲན་པ་ཁག་ལ་ཡང་རྒྱ་ནག་ནང་ལོགས་ལ་ཡང། ཅིག་མཐོང་མཆན་མ་སྤྲད་ཡག་གི་གནས་ཚུལ་དེ་འདྲའི་བྱུང་ཡོད་རེད་ད་ད་ལྟའི་ཆར་ལ་ཡང་ཡིན་པ་ཡིན་ན་ད་རྒྱ་གར་གྱི་ཚན་རིག་ཉམས་ཞིབ་པ་ལ་ཡང། གི། ནང་ལོགས། ལ་ཡང་ཨ་ནི་དགག་བྱ་བྱེད་ཡ་ད་ཚན་རིག་ཉམས་ཞིབ་པའི་ཞིབ་ཞིབ་འཇུག་གྲུབ་དོན་ནང་ལོགས་ལ་ཡང་ཨ་ནི་ཨ་རུ་ན་ཅལ་ལ་དེ་བྲིས་ན་འགྲིག་གི་མ་རེད་ལབ་པའི་དོན་ཟབ་མོ་ཡིན་པ་ཡིན་ན་ད་རྒྱ་ནག་གིས་ད་རྙོག་དྲ་བཟོས་ཀྱི་ཨ་ནི་རྙོག་དྲ་བཟོས་ཀྱི་ཡོད་པ་དང་རྙོག་དྲ་དེ་མུ་མཐུད་ནས་ཨ་ནི་བཟོ་ཡ་ཡིན་པ་དེ་ཨ་ནི་ང་ཚོས་འདི་ནས་གསལ་པོ་ཤེས་ཐུབ་གི་ཡོད་རེད་དེ་བྱེད་དུས་ཙམ་པ་རྙོག་དྲ་དེ་ཨ་ནི་འཕགས་བོད་ས་མཚམས་ཐོག་ལ་ཡང་ཨ་ནི་རྒྱ་དཀར་ནག་གཉིས་ཀྱི་རྩོད་རྙོག་གི་ཆ་ཤས་ཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་རྩོད་རྙོག་དེ་ཨ་ནི་མུ་མཐུད་ནས་ཨ་ནི།

ད་ད་ལྟའི་ཆར་ལ་ཟླ་བ་ཁ་ཤས་ཕྱིན་པ་རེད་འདི་དུས་ཡུན་རིང་ནང་ལོགས་ལ་ཅིག་ད་ལྟའི་ཆར་ལ་ས་བཀྲ་འདི་གི་གནས་བབ་འདི་ག་འདྲ་ཆགས་ཀྱི་ཡོད་ན་རྒྱ་གར་གཞུང་གི་ངོས་ནས་གི་ངོ་རྒོལ་གྱི་རྣམ་འགྱུར་དེ་སྔ་སྟོན་པ་ནང་བཞིན་ད་ལྟ་ཡང་མུ་མཐུད་བྱས་གནས་བསྡད་ཡོད་ན། ལོ་འདིའི་སྤྱི་ཟླ་བརྒྱད་པའི་ནང་ལོགས་ལ་ཡང་ཨ་ནི་ད་ལྟ་རྒྱ་ནག་གཞུང་གི་ཨ་ནི་ས་བཀྲ་སྐད་བཤད་ཀྱི་ངོ་བོའི་ཐོག་ནས་བྱང་ཤར་རྒྱ་གར་བྱང་ཤར་ཁུལ་གྱི་མངའ་སྡེ་ཨ་རུ་ན་ཅལ། ཡང་བོད་རང་སྐྱོང་ལྗོངས་ཀྱི་ས་ཁུལ་ནང་ལོགས་ལ་ཡར་བཏོན་པ་དེ་ད་ལྟའི་ཆར་ལ་ཡར་དམིགས་བསལ་གྱི་འགྱུར་བ་འགྲོ་མེད་པའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་ད་ལྟ་རང་ཆགས་བསྡད་ཡོད་རེད་དེ་ནང་བཞིན་འདིའི་ཐོག་ལ་ཡང་རྒྱ་གར་གཞུང་གི་ངོས་ནས་ངོ་རྒོལ་གནང་ཡོད་རེད་དེ་ཡིན་པ་ཡིན་ན་རྒྱ་ནག་གཞུང་གིས་དེ་ལ་ཡར་དམིགས་བསལ་ད་ལྟའི་ཆར་ལ་ཡར་འགྱུར་བ་བཏང་མེད་པའི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག། འདི་འགྱུར་བ་བཏང་མེད་པའི་རྒྱུ་མཚན་ལ་བརྟེན་ནས་རྒྱ་ནག་གཞུང་གིས་ད་ལྟ་བྱང་ཤར་ཁུལ་གྱི་ས་མཚམས་རྩོད་རྙོག་དེ་མུ་མཐུད་ནས་ཡོད་པ་དང་མུ་མཐུད་ནས་འགྲོ་གི་ཡོད་པ་ཅིག་ལ་ཡང་རྒྱ་ནག་གཞུང་གིས་འུ་ཐུག་སུ་ངོས་འཛིན་བྱེད་ཀྱི་ཡོད་རེད་དེ་ངོས་འཛིན་བྱས་པའི་གི་ཐོག་ནས་ད་ལྟའི་གི་རྒྱ་གར་གྱི་ཚན་རིག་ཉམས་ཞིབ་པ་གཅིག་གི་ཉམས་ཞིབ་སྙན་ཐོའི་ནང་ལོགས་ལ་ཡང་ཨ་རུ་ནཱ་ཅལ་ཟེར་ནས་མིང་འཁོད་ཡོད་པ་འདི།

རྒྱ་ནག་གི་ཨན་ནེ་མཐའ་མཚམས་ས་ཁུལ་ཁག་ལ་ཡང་སྲིད་ཇུས་འཛིན་ཡག་དེ། བརྟན་པོ་དང་ཤུགས་ཆེན་པོ། ནུས་པ་ཆེན་པོ། ཨན་ནེ་གཅིག་དྲག་ཤུགས་ཀྱི་ངོ་ཐོག་ནས་ཨན་ནེ་སྲིད་ཇུས་འཛིན་གྱི་ཡོད་དུས་ཙམ་པ་ལ་ཡར་དེའི་རང་བཞིན་གྱི་ཨན་ནེ་རྒྱལ་ཁག་གི་བདེ་སྲུང་རེད་བརྟན་བརླིང་རེད། དེ་ནང་བཞིན་གྱི་ཨན་ནེ་མཐའ་མཚམས་ས་ཁུལ་ལ་ཡུལ་སྐོར་གྱི་ཨན་ནེ། མི་ཡིན་པ་ཡིན་ན་རེད། ཚོང་པ་ཡིན་པ་ཡིན་ན་རེད་གང་ལྟར་ད་ཅིག་གནས་སྟངས་མང་པོ་ཅིག་གི་ཐོག་ནས་ཨན་ནེ་སེམས་འཚབ་ཆེན་པོ་ཅིག་སླེབས་ཀྱི་ཡོད་པ་ཅིག་ལ་ཡ། ངོས་ངོས་འཛིན་འདུག་ཤི་ནས་གནང་བསྡད་ཀྱི། ཡོད་པའི་རྣམ་པ་འདྲ་གཅིག་མཐོང་གི་འདུག་ད། དམིགས་བསལ་གྱི་གཅིག་སྟོང་དགུ། ཉིས་སྟོང་ཉི་ཤུ་ནས་བྱས་ཨ་ནི་མ་འདུག་ཟིན་ཐལ་པོ་ཡིན་ན་ཨ་ནི། ད་རྒྱ་གར་གི་ངོས་ནས་ཨ་ནི་ད་ཅིག་འཕགས་བོད་ས་མཚམས་ཐོག་ལ་ཡ་ཨ་ནི། ད་འཛིན་པའི་རྣམ་འགྱུར་དེ་ཡིན་པ་ཡིན་ན་ཨ་ཅིག། སྔར་དང་མ་འདྲ་ཡ་གི། རྒྱ་ནག་ལ་ཡ་ཨ་ནི།

རྒྱ་གར་དང་རྒྱ་ནག་གཉིས་དེ་ཨེ་ཤི་ཡའི་ནང་ལོགས་ལ་ད་རྒྱལ་ཁབ་དཔལ་འབྱོར་རེད་མི་འབོར་གྱི་ཆ་ནས་སྟོབས་སྟོབས་ཤུགས་ཆེ་ཤོས་དེ་ཆགས་ཡོད་དུས་རྒྱ་གར་དང་རྒྱ་ནག་གི་ས་མཚམས་ཀྱི་དཀའ་རྙོག་དེ་ཡི་གི་གནད་དོན་ཐོག་འཛམ་བུ་གླིང་ཁྱོན་ཡོངས་ཀྱིས་ཐུགས་སྣང་དང་སེམས་འཚབ་བྱེད་དགོས་པའི་གི་རྒྱུ་མཚན་དེ་ག་རེ་ཡིན་ན། འཕགས་བོད་ས་མཚམས་ཐོག་གི་རྩོད་རྙོག་དེ་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་གི་རྩོད་རྙོག་ཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་ལོ་རྒྱུས་རང་བཞིན་ལྡན་པའི་རྩོད་རྙོག་ཅིག་ཆགས་ཆགས་པ་དེ་གི་ལོ་རྒྱུས་རྒྱབ་ལྗོངས་ལ་བལྟས་པ་ཡིན་པ་ཡིན་ན་ནི་བོད་ཀྱི་གནས་བབ་དེ་གལ་ཆེན་པོ་ཞིག་ཡིན་པ་དང་བོད་ཀྱི་གནས་བབ་དང་བོད་ཀྱི་གནད་དོན་དེ་མ་གླེང་བ་ཡིན་པ་ཡིན་ན་འཕགས་བོད་ས་མཚམས་ཐོག་གི་རྩོད་རྙོག་དེ་ཅིག་སེལ་མ་ཐུབ་ཡག་གི་གནས་སྟངས་ཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་དེ་བཅས་ཀྱི་ཐོག་ནས་འཕགས་བོད་ས་མཚམས་དེ་ཅིག་རྩོད་རྙོག་དེ་ད་ལྟའི་ཆ་ལ་ཡར་འགྲོ་བསྡད་པ་ད་ག་ནང་བཞིན་གྱི་རྒྱ་ནག་གིས་ཨུ་ཚུགས་བརྒྱབ་ནས་ཅིག་རྒྱ་གར་ལ་ཡར་སུན་གཙེར་བཟོ་ཡག་གི་གནས་སྟངས་དེ་དེ་འདྲས་ཆགས་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡང་ད་འཕགས་བོད་ས་མཚམས་ཐོག་གི་རྩོད་རྙོག་དེ་ཡིན་པ་ཡིན་པ་ཡིན་ན། ཨ་ནི། དེ་ད་དེ་རིང་སང་རྩོད་རྙོག་དེ་བོད་དང་རྒྱ་གར་རྒྱ་ནག་གཅིག་པུ་གི་རྩོད་རྙོག་མ་ཡིན་པར་དེ་ཨ་ནི་རྒྱལ་སྤྱིའི་གི་ཨ་ནི་ཆབ་སྲིད་ཀྱི་རྩོད་རྙོག་ཅིག་ཆགས་བསྡད་ཡོད་རེད་དཔེར་ན་ཆ་བཞག་པ་ཡིན་པ་ཡིན་ན་ད། གཉིས་པའི་གི་ཟླ་མཇུག་ལ་ཡང་ཨ་ནི་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡ་ཨ་ནི། གཅིག། རྩོད་རྙོག་དེ་བོད་དང་རྒྱ་གར་རྒྱ་ནག་གཅིག་པུ་གི་རྩོད་རྙོག་མ་ཡིན་པར་དེ་ཨ་ནི་རྒྱལ་སྤྱིའི་གི་ཨ་ནི་ཆབ་སྲིད་ཀྱི་རྩོད་རྙོག་ཅིག་ཆགས་བསྡད་ཡོད་རེད་དཔེར་ན་ཆ་བཞག་པ་ཡིན་པ་ཡིན་ན་ལོ་འདི་གི་ཨ་ནི་སྤྱི་ཟླ་གཉིས་པའི་གི་ཟླ་མཇུག་ལ་ཡང་ཨ་ནི་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡ་ཨ་ནི་གཅིག། མེག་མོན་གི་ས་ཐིག་དེ་ཨ་ནི་ཨ་རིའི་གི་ཨ་ནི་གྲོས་ཚོགས་ཀྱི་གོང་འོག་གཉིས་ཀྱི་ཐོག་ནས་ཨ་ནི་མེག་མོན་གི་ས་ཐིག་འཐེན་པ་དེ་ཨ་ནི་འཛམ་གླིང་རྒྱལ་སྤྱིའི་གི་ཨ་ནི་ས་མཚམས་ཀྱི་ས་ཐིག་ཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་པ་དང་ད་ག་ནང་བཞིན་གྱི་ཨ་ནི་རྒྱ་ནག་གི་ཨ་ནི་འཕགས་བོད་ས་མཚམས་ཐོག་ལ་ཡ་ད་རྒྱ་བསྐྱེད་རིང་ལུགས་སྤེལ་གྱི་ཡོད་ནའི་འདྲ་གང་ལྟར་དྲག་པོའི་གི་ཨ་ནི་ཅིག་རྣམ་འགྱུར་ཤུགས་ཆེན་པོ་སྟོན་གྱི་ཡོད་པ་འདི་ལ་ཡང་ཨ་ནི་ཨ་རིའི་ངོས་ནས་མཐའ་གཅིག་ཏུ་ཨ་ནི་ངོ་རྒོལ་དང་ད་ག་ནང་བཞིན་གྱི་རྒྱ་གར་བྱང་ཤར་གྱི་མངའ་སྡེ་འདི་ཨ་ནི་རྒྱ་གར་གྱི་ཨ་ནི་གི་ཆ་ཤས་ཡིན་པ། རྩོད་མེད་ཡིན་པའི་ཨ་ནི་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡ་གཏན་འབེབས་བྱས་བསྡད་ཡོད་རེད་དེ་བྱེད་དུས་ཙམ་པ་ལ་ཡ། ད་གནད་དོན་དེ་དང་འབྲེལ་བ་ཡོད་པའི་གི་ཐོག་ནས་གནད་དོན་མང་པོ་གླེང་ཡ་ཡོད་རེད་དེ་བྱས་དེ་ཚོ་ཚང་མའི་ཐོག་ནས་ང་ཚོས་ག་རེ་ཧ་གོ་དགོས་རེད་ཞུས་པ་ཡིན་པ་ཡིན་ན། འཕགས་བོད་ས་མཚམས་ཐོག་ལ་ཡ་རྒྱ་དཀར་ནག་གཉིས་ཀྱི་རྩོད་རྙོག་འགྲོ་གི་ཡོད་པ་དེ་ཨ་ནི་དེ། རྒྱལ་ཁབ་གསུམ་གྱི་བར་དུ་གི་རྩོད་རྙོག་མ་ཡིན་པར་དེ་རྒྱལ་སྤྱིའི་གི་ཆབ་སྲིད་རེད་ལྷག་པར་དུ་ཨ་ནི་གཅིག་ས་ཁམས་འཐབ་བྱུས་ཀྱི་ཆབ་སྲིད་ནང་ལོགས་ལ་ཡ་ཨ་ནི་གཅིག། རྩོད་རྙོག་ད་གཅིག་ད་ལྟ་བར་དུ་ལྷག་བསྡད་པ་རིང་ཤོས་ཅིག་ལ་ཡང་ཨ་ནི་དངོས་ཐོག་ཏུ་ངོས་འཛིན་བྱེད་ཀྱི་ཡོད་རེད་ད་གང་ལྟར་ད་རྩོད་རྙོག་དེ་ཨ་ནི་མ་འོངས་པ་ལ་ཡང་ཨ་ནི་གཅིག་ཞི་འགྲིག་དང་གཅིག་མེད་པ་བཟོ་དགོས་ཀྱི་ཡོད་ན་ཨ་ནི་བོད་ཀྱི་གནད་དོན་འདི་མ་གླེང་བར་ལ་ཡང་ཨ་ནི་འགྲོ་ས་མེད་པ་ཆགས་བསྡད་ཡོད་རེད་ད་རྩོད་རྙོག་འདི་གི་རྐྱེན་པས་ཨ་ནི་རྒྱ་དཀར་ནག་གཉིས་ཀྱི་བར་དུ་ལ་ཡང་ཨ་ནི་འབྲེལ་ལམ་འདི་འདི་ཡག་པོ་ཅིག་སླེབས་ཀྱི་ཡོད་མ་རེད་རྒྱ་དཀར་ནག་གཉིས་ཀྱི་བར་ལ་ཡང་འབྲེལ་ལམ་ཡག་པོ་སླེབས་ཀྱི་མེད་དུས་ཙམ་པ་ལ་ཡང་ཨན་ཨེ་ཤ་ཡ་ཁྱོན་ཡོངས་ཀྱི་ཨན་འབྲེལ་ལམ་ལ་ཡང་ཨན་དོ་ཕོག་ཤུགས་ཆེན་པོ་ཞེ་པོ་ཞིག་འགྲོ་གི་ཡོད་རེད། འདི་འགྲོ་དགོས་ཡག་གི་རྒྱུ་མཚན་གཙོ་བོ་དེ་ཨན་གཅིག་ཨེ་ཤ་ཡ་ནང་ལོགས་ལ་ཡ་ད་རྒྱལ་ཁབ་སྟོབས་ཆེ་ཤོས་ཆེ་ཤོས་གཉིས་དེ་ཨན་རྒྱ་གར་དང་རྒྱ་ནག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་རྒྱལ་ཁབ་སྟོབས་ཆེན་པོ་གཉིས་དེ་ཨན་འཆམ་མཐུན་མེད་པ་ཡིན་པ་ཡིན་ན། ཨེ་ཤ་ཡའི་ནང་ལོགས་ཀྱི་ཨན་བརྟན་ལྷིང་ལ་ཡང་དོ་ཕོག་འགྲོ་གི་ཡོད་དུས་ཙམ་པ་ལ་ཡ་འདི་ཨན་ཨེ་ཤ་ཡའི་ཁྱོན་ཡོངས་ཀྱི་གནས་བབ་དང་འབྲེལ་བ་ཤུགས་ཆེན་པོ་ཆགས་བསྡད་ཡོད་དུས་ཙམ་པ་ལ་ཡ་དེ་འདྲའི་གི་ཆ་ནས་ཨ་ནི་འཕགས་བོད་ས་མཚམས་ཐོག་རྒྱ་དཀར་ནག་གཉིས་ཀྱི་རྩོད་རྙོག་དེ་ཨ་ནི་གནད་འགག་ཅིག་དང་ཨ་ནི་འདི་ཅིག་རྒྱལ་སྤྱིའི་གི་ཆབ་སྲིད་རིག་པའི་ནང་ལོགས་ལ་ཡ་གལ་ཆེན་པོ་ཞེ་པོ་ཞིག་ཆགས་དེ་འདྲའི་གི་གནས་སྟངས་ཆགས་བསྡད་ཡོད་རེད། གོང་ཞུས་ལེ་ཚན་འདིའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་ཏིས་ཏི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་མགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བོད་རང་བཙན་སློབ་ཕྲུག་ཚོགས་པས་ཚེས་བཅུ་བཞི་འཁོད་པའི་གསར་འགོད་གསལ་བསྒྲགས་སྤེལ་བའི་ནང་བོད་མི་དང་ཝི་གུར་བ་ཧོང་ཀོང་བ་ད་ག་ནང་བཞིན་རྒྱ་ནག་གཞུང་དང་ལྟ་སྤྱོད་ཐ་དད་འཛིན་མཁན་རྒྱ་མི་རིགས་ཚོས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང། ཨ་རིར་ཕེབས་པའི་སྐབས་ངོ་རྒོལ་རྔམ་སྟོན་བྱས་པའི་སྐབས་ཁོང་ཚོར་ཁ་གཏད་གཅོག་ཕྱིར་རྒྱ་མིའི་སློབ་ཕྲུག་ཚོགས་པ་དང་མཁས་པའི་ཚོགས་པ། ཡང་རྒྱ་ནག་གཞུང་ཚབ་ཀྱིས་འགྲོ་སོང་བཏང་སྟེ་གོ་སྒྲིག་བྱས་པའི་ཞི་ཅིན་ཕིང་ལ་དགའ་བསུ་བྱེད་མཁན་མི་གྲངས་ཆིག་སྟོང་ཙམ་སླེབས་ཡོད་འདུག། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཀན་ནེ་ཏྲ་དང་ཡུ་རོབ་ཨ་མི་རི་ཀ་བཅས་སུ་གཟིགས་སྐོར་གནང་ཆེད་ཁ་ས་ཕྱི་ཚེས་བཅོ་ལྔའི་ཉིན་རྒྱབ་རྡ་རམ་ས་ལ་ནས་ཕེབས་ཐོན་གནང་བཞག་སྲིད་སྐྱོང་མཆོག་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་ནས་ཉི་ཤུ་རྩ་གསུམ་བར་ཀན་ནེ་ཏྲའི་ནང་ལ་གཟིགས་སྐོར་གནང་རྒྱུན་རིང་ཀན་ནེ་ཏྲའི་ཧེ་ལི་ཕེག་སི་རྒྱལ་སྤྱིའི་བདེ་འཇགས་གླེང་སྟེགས་སུ་གསུང་བཤད་གནང་རྒྱུའི་མཛད་འཆར་འདུག། ཟླ་བ་འདིའི་ཚེས་བཅུ་བཞི་ཉིན་ཉི་ཧོང་གི་ཇོ་རིན་ཇོ་དགོན་པའི་དབུ་བླ་ཧ་ཡ་ཤི་ཤུའི་མཆོག་བཞུགས་སྒར་རྡ་རམ་ས་ལར་ཕེབས་པའི་སྐབས་བོད་མི་མང་སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་རྣམ་གཉིས་མཇལ་འཕྲད་གནང་འདུག་ལ་སྤྱི་འཐུས་ཚོགས་གཞོན་སྦྲེལ་པོ་རྣམ་གཉིས་ནས། ཁོང་ལ། བོད་ནང་གི་བོད་མིའི་གནས་སྟངས་དང་ལྷག་པར་དུ་བཙན་བྱོལ་བོད་མིའི་སྤྱི་འཐུས་གྲོས་ཚོགས་ཀྱི་འཐུས་མི་ཚོའི་གྲུབ་ཆ་དང་ཕྱིའི་ཡུལ་གྲུ་ཁག་ལ་སྐོར་སྐྱོད་ཀྱིས་བོད་དོན་དྲིལ་བསྒྲགས་གནང་ཕྱོགས་སོགས་ཀྱི་ཐད་སྙན་སེང་ཞུས་འདུག། རྒྱ་ནག་གཞུང་གིས་བོད་མིའི་ཆབ་སྲིད་ཀྱི་བཙོན་ཟུར་བཞི་བསྐྱར་དུ་འཛིན་བཟུང་གིས་དུས་ཡུན་ལོ་གཉིས་རེའི་ཁྲིམས་ཐག་བཅད་འདུག་ལ། དེ་ཡང་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་གསེར་རྟ་རྫོང་ཁེ་སྐོར་ཡུལ་ཚོའི་ཨ་བོ་དཀྱིལ་རི་སྒོ་སྡེ་བ་ནས་ཡིན་པ། རྒྱལ་ལོ་དང་ཚེ་རྡོ་སྦ་མོ་ཀོ་རི་བཅས་བསྐྱར་དུ་རྒྱུ་མཚན་ཁ་གསལ་གང་ཡང་མེད་པར། འདས་ལོའི་ཕྱི་ཟླ་དགུ་པའི་ནང་ལ་འཛིན་བཟུང་བྱས་འདུག། བོད་ཀྱི་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དང་གློག་བརྙན་བཟོ་སྐྲུན་པ་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ལ་ཨ་མི་རི་ཀའི་རྒྱལ་ཡོངས་དམངས་གཙོ་ཐེབས་རྩ་ཚོགས་པས་བློ་སྟོབས་ཀྱི་གཟེངས་རྟགས་བྱ་དགའ་འབུལ་ཞུས་གནང་འདུག་མགོ་ལོག་འཇིགས་མེད་ལགས་ནི་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ཞིག་དང་རྒྱ་ནག་གཞུང་གི་སྡུག་སྦྱོང་མནར་གཅོད་འོག་ནས་འཚོ་ཐབས་ཐུབ་པའི་མི་སྣ་ཞིག་ཡིན་པ་དང་ཁོང་ལོ་ཤས་སྔོན་བོད་ནས་བྲོས་བྱོལ་དུ་ཕེབས་ཏེ་ད་ལྟའི་ཆར་སུད་སི་ནང་བཞུགས་ཀྱི་ཡོད་པ་རེད། ཨ་མི་རི་ཀ་དང་རྒྱ་ནག་གཉིས་བར་དམག་དོན་དང་དཔལ་འབྱོར་སོགས་ཀྱི་གནད་དོན་མང་པོའི་ཐོག་མ་མཐུན་པའི་དངངས་འཚབ་ཡོད་བཞིན་པ་དང། རྒྱ་ནག་གི་དཔལ་འབྱོར་ཉམས་རྒུད་དུ་འགྲོ་བཞིན་པའི་སྐབས་འདིར། ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གཉིས་ཁ་སང་རེས་གཟའ་ལྷག་པའི་ཉིན་ཨ་རིའི་ནུབ་ཕྱོགས་གྲོང་ཁྱེར་སན་ཕི་རན་སིས་ཀོ་ནང་ལ་མཇལ་འཕྲད་གནང་ཡོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་རིན་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།